ང་ལས་ཚེ་འདི་རྒན་པོ་རེད་ང་ལས་ཁོ་དགེ་སློང་རེད་ཁོ་ཅི་ཞིག་ཅིག་རེད་ཟེར་བསམ་བསམ་སྐྱེ་གི་འདུག་ད་གང་དང་ཡང་ད་འདི་ལུས་ཀྱི་གུས་པ་ཙམ་རེད་མ་གཏོགས་གུས་པ་མཚན་ཉིད་དེ་ཡོང་གི་མི་འདུག་ག་གཙོ་བོ་གང་སེམས་ཀྱི་གུས་པ་དེ་གཅིག་པོ་རེད་བ་དེ་ཡོང་གི་འདུག་ག་ང་ཚོ་མི་མི་རྒན་པོ་རེད་ཅི་ཅི་ཐང་ཁོ་རང་ཆོས་གོས་ཞིག་རག་མེད་དེ་གིན་ཡིན་ན་ད་གུས་ཞབས་མ་བྱེད་རང་བྱེད་རེད་ང་ལས་སོ་སོ་ལས་པའི་བསླབ་པ་རྒན་པོ་ཆགས་འདི་རེད་བ་ཨ་ལུས་གུས་ཅིག་རག་ཅིག་སེམས་འདི་ཨ་འདི་ཐེངས་འདི་འཁྲིག་སེ་ཡོད་བསམ་བསམ་གྱི་འདུག། ད་འདི་ཕྱིའི་གུས་པ་ཙམ་རེད་མ་གཏོགས་གུས་པ་མཚན་ཉིད་པ་མ་རེད་པ། གུས་པ་གཙོ་བོ་ཟ་གི་སེམས་གཏིང་གི་བྱེད་པ་རེད་པའོ། འདི་ཡིན་ཙང་ག་རེ་རེད་ལུས་ཀྱི་གུས་པ་ཙམ་རེད། གང་ལྟར་ཡང་ད་སེམས་ཅན་ཐམས་ཅད་གུས་པར་བྱས་ན་ནམ་ཡང་ཁོང་ཁྲོ་སྐྱེ་ཐུབ་མ་རེད། ཁོང་ཁྲོ་སྐྱེ་མ་ཐུབ་ཡིན་ཙང་ད་ག་རེ་རེད་བཟོད་པའི་དགའ་འཕྲོ་ཅིག་འཕྲད་པས་ན་བཟོད་པའི་ཉམས་ལེན་དེ་ཡག་པོ་ཡོང་གི་རེད་པ། ད་གཙོ་བོ་འདི་སྒྲུབ་དགོས་རེད། ད་འདི་ནས་མ་ག་ཟེར་ན་སེམས་ཅན་ལ་ག་ཟེར་ན་ང་ཚོ་མགུ་བར་བྱེད་པ་ཡིན་ན་ཨ་སངས་རྒྱས་ལ་མགུ་བར་བྱེད་པ་གཅིག་པུ་རེད་ལྷག་པར་དུ་སངས་རྒྱས་ཀྱི་ང་ཐུགས་དགྱེས་ཡ་ལ་སེམས་ཅན་མགུ་བར་བྱེད་པ་དེ་ལས་ལྷག་པའི་སངས་རྒྱས་ག་ཟེར་ན་ཨན་ཅིག་ཐུགས་དགྱེས་ཡ་ཅིག་ཡོད་བ་མ་རེད་སེམས་ཅན་མགུ་བ་ཟེར་ནའོ་སེམས་ཅན་དགའ་པོ་ཡོང་བ་གི་ཨན་ཅིག་ཐབས་ཤེས་བྱེད་ཡ་དང་སེམས་ཅན་སྐྱིད་པོ་ཡོང་བ་དང་སེམས་ཅན་ལ་ཕན་པ་བྱེད་ཡ་དེ་དེ་ལས་ལྷག་པའི་ག་ཟེར་ན་སངས་རྒྱས་ཀྱི་ཐུགས་དགྱེས་ཡ་གི་ང་ཚོ་ཐབས་གཞན་རྩ་བ་ཉིད་ནས་ཡོད་བ་མ་རེད་སངས་རྒྱས་ཐུགས་དགྱེས་དགོས་ན་ག་རེ་བྱེད་དགོས་རེད། སེམས་ཅན་ལ་སྙིང་རྗེ་སྒོམ་སེམས་ཅན་ལ་བྱམས་པ་སྒོམ་སེམས་ཅན་ལ་ཕན་པ་སྒྲུབ་པ་ཡིན་ན་སངས་རྒྱས་ཐུགས་རང་བཞིན་གྱིས་དགྱེས་ཀྱི་རེད། ད་དེ་ནས་མ་དེ་མི་འོས་ཟེར། བྱས་ཙང་ག་རེ། རྒྱལ་བ་དགྱེས་པ་ལ་བསམས་ཏེ་གུས་པར་བྱའོ་ཟེར། ད་རྒྱལ་བ་དགྱེས་པ་ལ་བསམས་ནས་སེམས་ཅན་ལ་གུས་པར་བྱེད་དགོས་ཟེར་རེད་བ། གཞན་ཡང་གཡོ་མེད་གཉེན་གྱུར་ཅིང་ཕན་པ་དཔག་མེད་མཛད་རྣམས་ལ་སེམས་ཅན་མགུ་བྱ་མ་གཏོགས་པ་གཞན་གང་ཞིག་གིས་ལན་ལོན་འགྱུར། གཞན་ཡང་ད་རིགས་པ་གཞན་དག་གཡོ་མེད་ཟེར་དོན་ལ་སངས་རྒྱས་བཅོམ་ལྡན་འདས་དག་གིས་ང་རང་ཚོ་ལ་གཡོ་དང་སྒྱུ་དང་དེ་འདྲ་རྩ་བ་ཉིད་ནས་མེད་པ། དཔེར་ན་སེམས་ཅན་ཐམས་ཅད་རང་གི་དཔེ་ཅིག། ཅིག་ག་ཟེར་ན། མ། མ་ཅིག་གི་བུ་ཅིག་ལྟ་བུ་དེ་འདྲའི་གི་གཉེན་ལྟ་བུ་ཅིག་གཟིགས་ནས་ང་རང་ཚོ་ལ་ཕན་པ་དཔག་ཏུ་མེད་པ་ཅིག་སྔར་མཛད་ཟིན་པ་རེད་བ་ད་ལྟ་མཛད་དང་མཛད་བཞིན་པ་རེད་བ་འདི་གསུངས་པ་རེད། ད་སངས་རྒྱས་བཅོམ་ལྡན་འདས་ཀྱིས་སེམས་ཅན་ནི་ཕན་བདེ་ཅན་ཅིག་གཡོ་དང་ཟོལ་དེ་འདྲ་རྩ་བ་ཉིད་ཡོད་པ་མ་རེད་བ། གཡོ་དང་ཟོལ། ག་ཟེར་སྒྱུ་དེ་འདྲ་རྩ་བ་ཉིད་མེད། དེས་ན་ཅིག་སེམས་ཅན་ཐམས་ཅད་རང་གི་བུ་གཅིག་པུ་ལྟ་བུའི་དེ་འདྲའི་གི་གཉེན་ཅིག་བརྩེ་བ་ཆེ་བས་སེམས་ཅན་ཐམས་ཅད་གཉེན། བའི་ཅིག། སྙིང་རྗེ་བརྩེ་བ་ཅིག་དེ་འདྲ་འགྱུར་བསྡད་མཁན། ཨ་ཕན་པ་དཔག་ཏུ་མེད་པ་དེ་འདྲ་མཛད་བསྡད་མཁན་མཛད་པ་རྣམས་ལ་ད་ང་རང་ཚོ་གིས་མགུ་བ་བྱེད་དགོས་ན་མགུ་བ་ཡག་ཤོས་དེ་ག་རེ་ཟེར་ན་སེམས་ཅན་མགུ་བར་བྱ་བ་དེ་རེད། སེམས་ཅན་མགུ་བར་བྱ་བ་ཡིན་ན་རྒྱལ་བ་ཐམས་ཅད་མགུ་གི་རེད། དེ་མ་གཏོགས་ཐབས་གཞན་ཅིག་ཡོད་པ་མ་རེད་འདི་གསུང་གོ་རེད། གཞན་ཡང་གཡོ་མེད་གཉེན་གྱུར་ཅིང་ཕན་པ་དཔག་མེད་མཛད་རྣམས་ལ་སེམས་ཅན་མགུ་བྱ་མ་གཏོགས་པ་གཞན་གང་ཞིག་གིས་ལན་ལོན་འགྱུར། ད་ང་རང་ཚོ་སེམས་བསྐྱེད་མ་ཐག་པའི་གང་ཟག་དེ་ལ། སངས་རྒྱས་ཐམས་ཅད་ཀྱིས་འདི་ངའི་སྲས་ཡིན་ཞེས་ཐུགས་བདག་གིར་བཞེས་པ་རེད་ཟེར་གི་འདུག་ག་སེམས་བསྐྱེད་མ་ཐག་པའི་གང་ཟག་དེ་ལ། འདི། བྱེད་དགོས་ཀྱི་རྒྱུ་མཚན་གང་ཟེར་ན། སངས་རྒྱས་ཁོ་རང་ཚོའི་ཐུགས་ཀྱི་བཞེད་དོན་རབ་ཏུ་སེམས་ཅན་དོན་འབའ་ཞིག་སྒྲུབ་ཡ་མ་གཏོགས་མེད་པ་ཡིན་ཙང་ད། སྙིང་རྗེ་སེམས་བྱང་ཆུབ་སེམས་རྒྱུད་ལ་ཐོག་མར་སྐྱེ་མཁན་གང་ཟག་དེ། ད་ཁོ་ག་ཟེར་ན། སེམས་ཅན་ཐམས་ཅད་ལ། སངས་རྒྱས་གོ་འཕང་ཐོབ་པར་བྱ་སྙམ་པ་དེ་འདྲའི་སེམས་བསྐྱེད་ལ་བཅོས་མིན་བཅོས་མིན་མྱོང་བ་ཐོན་པས་ཙང་དེ་ལ་དམིགས་བསལ་གྱི་ད་དེ་ཡོང་བར་ཟེར་ཏོ། ག་ཟེར་ན། ད་ཅིག། ད་ནི་བྱང་ག་ཟེར་ན་བྱང་ཆུབ་སེམས་ད་སྡོམ་པ་ལྟ་བུ་ཡིན་ན་དེ་ཕན་ཡོན་དེ་ལ། ད་བ་སངས་རྒྱས་ཐམས་ཅད་ཀྱིས་ནི་བུ་འདྲ་བོ་གཟིགས་ཀྱི་རེད། ཨ་སངས་རྒྱས་ཐམས་ཅད་ཀྱིས་སོ་སོའི་ག་ཟེར་ན་སྲས་ལྟ་བུར་གཟིགས་ཀྱི་རེད་གསུངས་སོ། དེ་གཟིགས་དགོས་ཡ་དེ་ག་གཙོ་བོ་ག་རེ་རེད་ཟེར་ན། སེམས་ཅན་ལ་མགུ་བར་བྱེད་པ་ཡིན་ཙང་འདི་ཐུགས་མགུ་བ་འདི་དག་འོ་དུ་སི་རེད། ཅེ་ན་ག་རེ་ཟེར་ན་བདེ་གཤེགས་རྣམས་ཀྱི་སྲས་ཞེས་བརྗོད་བྱ་ཞིང་འཇིག་རྟེན་ལྷ་མིར་བཅས་པས་ཕྱག་བྱར་འགྱུར་ཟེར་ད་ཐུགས་སུ་དགའ་བ་ཐུག་བསྡད་འདུག་པ། བྱང་ཆུབ་སེམས་དེ་ཐུག་བསྡད་འདུག་པ། དེ་ཡང་ད་སེམས་ཅན་ཐུག་བསྡད་འདུག་པ། རེད་བ། ཐུགས་དགྱེས་དགོས་ཡ་དེ་ད་དེ་དོན་གཅིག་པུ་ཆགས་ཀྱི་འདུག་པ་འདི་རེད། སེམས་ཅན་མགུ་བྱ་མ་གཏོགས་པ་གཞན་གང་ཞིག་གིས་ལན་ལོན་འགྱུར། མར་སེམས་ཅན་སྲིད་དུའང་ཐུབ་ཚོད་བཏང་ཡ་གཅིག་དང་བརྙས་བཅོས་བྱེད་ཡ་གཅིག་བྱས་ཡར་སངས་རྒྱས་ཚོ་མཆོད་པ་ཞེ་པོ་བྱས་པས་ན་ད་དེ་འགོག་བྱེད་འགོག་ལོ་ཐུགས་ཁྱོན་དགྱེས་ཡ་ཡོད་ས་མ་རེད། ང་ཚོས་འབུལ་བ་སྒོར་སྟོང་གསུམ་སྟོང་གསུམ་ཕུལ་བས་ནི་ས་བཅད་ཐུགས་ཁྱོན་དགྱེས་ཡ་ཡོད་ས་མ་རེད་བྱས་ཙང་སེམས་ཅན་མགུ་བར་བྱེད་པ་དེ་མ་གཏོགས་པའི་གཞན་གང་ཞིག་གིས་ལན་ལོན་འགྱུར་ཟེར་དུས་ང་ཚོ་ཕན་པ་ཅུང་སྔར་སངས་རྒྱས་བཅོམ་ལྡན་འདས་ང་ཚོ་ཕན་བདེ་ཕན་པ་ཞེ་པོ་མཛད་བཞག་རེད་བ་ད་ཕན་པ་མཛད་བཞག་པ་དེ་ང་ཚོ་དྲིན་བསྐྱངས་བཞག་པ་རེད་བ་དྲིན་ཕར་གཟོ་ཡག་དྲིན་ལན་སློག་ཡག་དེ་ཡག་ཤོས་ག་རེད་ཟེར་ན་སེམས་ཅན་མགུ་བར་བྱེད་པ་དེ་རེད་འདི་རེད་ལན་ལོན་ཟེར་དུས་ང་ཚོ་དྲིན་བསྐྱངས་བཞག་པ་དེ་དྲིན་ཕར་གཟོ་ཡག་དེ་ག་རེད་ལན་ལན་ཕར་སློག་ཡག་དེ་རེད་བ་ད་ལན་ལན་སློག་ཡག་ཡག་ཤོས་ག་རེད་ཟེར་ན་སེམས་ཅན་མགུ་བར་བྱེད་པ་དེ་མ་གཏོགས་ཡོད་པ་མ་རེད། གཞན་གང་ཞིག་གིས་ལན་ལོན་འགྱུར། ཨོ་ལགས་སོ་འདི་བྱས། ད་འོ་ན་སངས་རྒྱས་རྣམས་ཀྱིས་ང་ཚོ་དྲིན་བསྐྱངས་པ་དེ་དྲིན་གཟོ་ཡ་དེ་སེམས་ཅན་མགུ་བྱ་མ་གཏོགས་པའི་དྲིན་གཟོ་ཡ་མེད་གསུངས་རེད་པ་ད་དྲིན་གཟོ་དགོས་ཡོད་ན་དྲིན་ག་འདྲས་བསྐྱངས་ཡོད་རེད་ཟེར་ན་སངས་རྒྱས་རྣམས་ཚོ་ང་ཚོ་དྲིན་ག་འདྲས་བསྐྱངས་ཡོད་ཟེར་ཡ་དོགས་པ་ཡོང་གི་རེད་པ་ད་འདི་རེད། གང་ཞིག་སྐུ་གཏོང་མནར་མེད་འཇུག་པ་ལ་དེ་ལ་ཕན་བཏགས་ལན་ལོན་འགྱུར་བས་ན་དེ་བས་འདི་དག་གནོད་ཆེན་བྱེད་ན་ཡང་ཐམས་ཅད་བཟང་དགུ་ཞིག་ཏུ་སྤྱད་པར་བྱ། ད་ག་རེ་ཟེར་ན། ཨོ་ལགས་སོ། གང་ཕྱིར་ད་ཟེར་དུས་སངས་རྒྱས་གང་ཕྱིར་ཟེར་དུས་རྒྱུ་མཚན། ཟུར་ཞིག་ཏུ། སངས་རྒྱས་བཅོམ་ལྡན་འདས་རྣམས་ཀྱིས། སེམས་ཅན་གཅིག་གི་དོན་དུ་ཡང་ཁོ་རང་གི་ད་ཅིག། ཅིག། ཨོ་ལགས་སོ། ཅིག། སྐུ་ལ་སོགས་པ་བློས་བཏང་བྱས་ནས་སྐུ་སོགས་བློས་བཏང་བྱས་ནས་སེམས་ཅན་གཅིག་གི་དོན་དུ་ཡང། དམྱལ་བ་མནར་མེད་ལ་ཕར་འཇུག་ཡག་གི་དཔེ་ཅིག་ཐུགས་སྟོབས་དེ་འདྲ་ཅིག་ཡོད་དེ་ཀའི། དེའི་དོན་དུ་དཔེ་འཇུག་ནུས་དངོས་གནས་དངོས་སུ་འཇུག་ཡག་དེ་འདྲ་ཅིག་ཡོད་རེད་པ། དེ་འདྲའི་གི་ཐོག་དེ་ནས་ཨ་སེམས་ཅན་ནི་ག་རེ་ཟེར་ན་ཕན་བདེ་མང་པོ་རྒྱག་བཞིན་ཡིན་རེད། གང་ལྟར་ཡང་ང་རང་ཚོ་ཕན་པ་མཛད་སྟངས་འདུག་བོད་ནང་སེམས་ཅན་གཅིག་གི་དོན་དུ་ཡང་ག་རེ། བསྐལ་པ་མནར་མེད་ལ་གནས་དགོས་ན་གནས་དགོས་བསམ་སར་ཐུགས་ཀྱི་དམ་བཅའ་ཡོད་པ། ཨ་གལ་སྲིད་གནས་དགོས་ཡག་གནས་ཡོད་ཡག་གོ་སྐབས་རག་སོང་ན་ངེས་པར་དུ་གནས་ཡག་གི་དེ་འདྲའི་ཅིག་ཐུགས་ཀྱི་དམ་བཅའ་ཡོད་དེ་དེ་འདྲ་ཡིན་ང་རང་ཚོ་ཕན་བཏགས་ཕན་བཏགས་འདྲ་བྱེད་པ་ཟེར་དགོས་རེད་གང་ཞིག་སྐུ་གཏོང་མནར་མེད་འཇུག་པ་ལ་དེ་ལ་ཕན་བཏགས་ཕན་བཏགས་པ་ད་ལན་ལོན་རྒྱུ་ཡིན་ན་ད་དེ་འདྲ་བའི་ཕན་བཏགས་པ་དེ་ལན་ལོན་རྒྱུ་ཡིན་ན་དེ་ལ་འདི་དག་གནོད་ཆེན་བྱེད་ན་ཡང་ཐམས་ཅད་བཟང་དགུ་ཞིག་ཏུ་སྤྱད་པར་བྱ།

དག་ན་ཞིག་སེམས་ཅན་རེ་རེའི་དོན་དུ་ཡང་བསྐལ་པ་མནར་མེད་ལ་ཡང་གནས་དགོས་བསམ་སང་དེ་འདྲའི་ཅིག་གི་ཐུགས་ཉམས་བཞེས་མཛད་དེ་གི་ཡིན་ཙང་དང་ཁོང་རང་གི་དེ་འདྲའི་གི་སྐུ་ལས་བསྐྱོན་སའི་སེམས་ཅན་དེའི་དོན་དུ་ང་རང་ཚོ་འོ་ལགས་སོ་ཕར་མགུ་བར་བྱས་པས་ན་ཁོང་ཐུགས་དགྱེས་ཀྱི་རེད་པ་ཟེར་གཙོ་བོ་འདི་རེད་ཤག་དེ་ལ་ཕན་འདོགས་ལན་ལོན་རྒྱུ་ཡོད་ན་དེ་ལ་འདི་དག་གནོད་ཆེན་བྱས་ན་ཐམས་ཅད་བཟང་དགུ་ཞིག་དང་དེ་ལ་དེ་བས་བཟང།

ད་ང་ཚོ་ཨ་མ་འདི་ཡག་པོ་ཡོང་ཡ་ཨ་མ་འདི་དགའ་པོ་ཡོང་ཡ་ཆེད་དུ་སྤུ་གུ་འདི་ལ་བྱམས་སྐྱོང་བྱས་ན་ཨ་མ་ཞེ་པོ་དགའ་པོ་བྱེད་ཀྱི་རེད་བ། ཨ་མ་ཁོ་རང་གི་ད་མི་ཚེ་ལུས་ལོངས་སྤྱོད་དགེ་རྩ་ཆ་ཚང་ད་སྤུ་གུ་འདི་འདྲ་བཏང་གི་རེད་བ། ད་དེ་ཡིན་དུས་ཨ་མ་ཡག་ཨ་མ་ཐུགས་དགའ་ཤོས་བྱེད་ཡག་འདི་ག་རེད་ཟེར་ན་ང་ཚོ་ཨ་མ་ཁོ་རང་གིས་ད་དུས་རྟག་ཏུ་སྐུ་ལས་བསྐྱོན་སའི་སྤུ་གུ་འདི་ལ་ང་ཚོ་ཕར་རྔན་པ་འདི་འདྲ་སྤྲད་སྤུ་གུ་འདི་ལ་ང་ཚོ་ཅིག་ཅིག་བྱམས་སྐྱོང་བྱེད་པ་ན་ཨ་མ་དེ་རང་བཞིན་དགའ་གི་རེད་བ་ད་དཔེ་དེ་ནང་བཞིན་རེད་འདུག་བ། ང་རང་སངས་རྒྱས་བཅོམ་ལྡན་འདས་དག་གི་སེམས་ཅན་རེ་རེའི་དོན་དུ་ཡང་སྐུ་ལས་དེ་འདྲའི་སྐྱོན་དེ་འདྲའི་སྐུ་ལས་དེ་འདྲའི་སྐྱོན་སའི་སེམས་ཅན་དེ་དག་ལ་ང་རང་ཚོ་ག་རེ་འམ་མགུ་བ་བྱས་པ་ན་ཨ་བཅོམ་ལྡན་འདས་རང་བཞིན་རང་བཞིན་མགུ་འགྲོ་གི་རེད་བ། དཔེ་དེ་ཡག་པོ་ཡོང་གི་འདུག་བ་ད་ཁྱོད་ང་རང་ཚོ་རེད་བ། དཔེར་ན་ཨ་མ་རེ་བྱས་ནས་ཁོ་རང་གི་སྤུ་གུ་དེ་བཙའ་བ་ཞིག་རེད་བ། ད་ལོའི་སོ་སོ་གི་དཔེ་རེ་མི་ཚེ་ཆ་ཚང་ད་སྤུ་གུ་དེ་འགྲོ་སྟངས་བྱེད་ཀྱི་འདུག་བ། འོ་དེ་འདྲའི་སྤུ་གུ་དེ་ང་རང་བཙའ་རྒྱུ་ན་ཨ་མ་དེ་རང་བཞིན་དགའ་འགྲོ་གི་རེད་བ། ད་ཨ་མ་དེ་བཅོམ་ལྡན་འདས་འདྲ་བོ་བྱས་ཨ་རེ་སྤུ་གུ་དེ་ག་རེ་ཟེར་ན། སེམས་ཅན་དག་གོ་ཅིག། ད་སྤུ་གུ་འདི་དང་ང་རང་ཚོ་གནོད་པ་ག་རེ་བྱས་ནས་གནོད་པ་འདིར་ག་རེ་རེ་བཟོས། དེ་མེད་ན་ཨང་རང་བཞིན་ཨ་མ་འདི་དགའ་གི་རེད་བ། ཨོ་འདི་ནང་བཞིན་ཨང་རང་བཞིན་གྱི་ག་རེ་ཟེར་ན་རྒྱལ་བ་རྣམས་ཐུགས་དགྱེས་ཀྱི་རེད་བ། འོ་འདུག་ཅེས་དེ་བས་དེ་དག་གནོད་སྦྱིན་བྱས་ན་དེ་བས་འདི་དག་ང་རང་ཚོ་མ་དགའ་བའི་དགྲ་དེ་ཚོས་གནོད་པ་ག་ཚོད་ཆེ་པོ་བྱས་པས་ནས་ལུས་ལ་ཐོ་འཚམ་པའི་གནོད་པ་རབ་འདོན་འདྲ་ད་ནང་བཞིན་ཁྱད་གསོད་བྱས་ཐུབ་ན་གནོད་པ་ག་འདྲ་བྱས་པས་ནས་ཐམས་ཅད་བཟང་དགུ་ནང་བཞིན་ཡིད་དགའ་བའི་དང་དུ་བླངས་ནས།

ང་རང་ཚོ་ག་རེ་ཟེར་ན་ཨ་རི་གཅིག་ང་རྒྱལ་དེ་འདྲ་བྱས་པས་ན་འགྲིག་གི་མ་རེད། ད་དུ་ན་སེམས་ཅན་ལ་ང་རྒྱལ་བྱེད་རྒྱུ་ཡོད་པ་མ་རེད། ད་དུ་ན་གཅིག་གུས་པ་ཟབ་བྱས་ཏེ། ད་ད་བ་རེ་བྱ་དེ་ན་དེ་རྒྱལ་བ་དགྱེས་པ་ལ་བསམས་ཏེ་གུས་པར་བྱ་བ་ཟེར་དེ་རེད་དོ། དེ་བྱས་ད་གང་ལྟར་ཀྱང། བཅོམ་ལྡན་འདས་ང་རང་ཚོ་སེམས་ཅན་ཐམས་ཅད་ཀྱི་རྗེ་བོ་རེད་པ་ད་རྗེ་བོ་ཡིན་ཙང་ད་རྗེ་བོ་དེ་དེ་སེམས་ཅན་གྱི་དོན་དུ་རང་གི་སྐུ་སྐུ་ལུས་ལ་སོགས་མང་པོ་ཞིག་བཏང་ཚར་རེད་པ་སྐུ་ལ་ཡང་མི་གཟིགས་པར་དེ་འདྲའི་དཀའ་བ་སྤྱད་དེ་ཡིན་ཙང། ང་རང་ཚོ་དེ་འདྲའི་བཅོམ་ལྡན་འདས་ཀྱིས་ད་དཀའ་བ་དཔེ་ཅིག། ཅིག། དོན། ཁོའི་དོན་མ་གཏོགས་ཇི་སུ་མེད་མཁན་གྱི་སེམས་ཅན་དེ་ལ་ང་རང་ཚོ་གིས་ང་རྒྱལ་བྱེད་ཀྱི་བ་མ་ད་སེམས་ཅན་ལ་ང་རྒྱལ་བྱེད་ཀྱི་བ་མ་ཁས་བྱེད་རེད་ད་སངས་རྒྱས་ང་རྒྱལ་བྱེད་ཁས་བྱེད་མ་རེད་སེམས་ཅན་ལ་ང་རྒྱལ་བྱེད་ཀྱི་བ་མ་མ་བྱས་ཏེ་སེམས་ཅན་དེ་སངས་རྒྱས་ཀྱི་ཧ་ལས་པའི་གཅེས་པ་བྱེད་ཡག་གི་གང་ཟག་ཡིན་རེད་དེ་ལ་ང་རྒྱལ་མ་བྱས་བྱས་ང་ཚོ་དེའི་བྲན་དུ་འགྲོ་བ་བྱེད་དགོས་རེད། དེ་ལ་རྨོངས་པ་བདག་གིས་ཇི་ལྟར་ན། ང་རྒྱལ་བྱ་ཞིང་བྲན་གྱི་དངོས་མི་བྱ། ང་རྒྱལ་བྱ་ཞིང། དྲན་གྱིས། ང་རྒྱལ་བྱ་ཞིང། ང་རྒྱལ་བྱེད་ཡ་དང། འོ་ལགས་སོ། བྲན་གྱི་དངོས་མི་བྱ། ད་གང་ན་ཡང། ང་རྒྱལ་བྱེད་རྒྱུ་ཡོད་མ་རེད་གསུང་གི་ཡོད་ཟེར་རེད། ད་མདོར་ན་སེམས་ཅན་ཐམས་ཅད་ལ་ག་རེ་གཅིག་པུ་རེད། གུས་པ་གཅིག་པུ་རེད་མ་གཏོགས། ཁོ་ལས་ང་རང་ལྷག་ཡོད་ཟེར་ས་ཁོ་ལ་གཅིག་ལྷག་ཡོང་ལྷག་ཞེ་པོ་ཡོད་ཟེར་ས་རྩ་བ་ཉིད་ནས། ད་སེམས་ཅན་ཐམས་ཅད་ལ་གུས་པ་གཅིག་པུ་རེད་ཟེར་དོ། ད་ང་རང་ཚོ་ནང་ཕན་ཚུན་ད་ཡིན་ཡིན་རེད་པ། མང་ཆེ་བ་ག་རེ་རེད། ད་དགེ་ཚུལ་སྡོམ་པ་ཡོད་དེ་གནས་རེད། དགེ་སློང་སྡོམ་པ་ཡོད་དེ་གནས་བྱང་ཆུབ་སེམས་དཔའི་སྡོམ་པ་ཡོད་དེ་གནས་དེ་ཡིན་ཙང་གུས་པ་བྱེད་ཡ་ཡིན་རེད་པ། ད་ང་རང་ཚོ་ནང་ཁུལ་གུས་པ་བྱེད་ཐུབ་མི་འདུག་ཨ་ཧ་ཧ་ཧ་སེམས་ཅན་གཞན་དག་དུད་འགྲོ་དེ་ཁྱི་ལ་ཕ་དེ་ཕ་དེ་ཞག་ང་རང་ཚོ་ནང་ཁུལ་ལ་གུས་པ་བྱེད་ཐུབ་མི་འདུག་ད་ཆ་ང་རང་ཚོ་ཅག་གུས་པ་བྱེད་འོས་རེད་པ་ད་དགེ་ཚུལ་གྱི་སྡོམ་པ་དགེ་སློང་གི་སྡོམ་པ་ཨན་ག་རེ་རེད་སུམ་ལྡན་གང་ཟག་གང་ཟག་ཧྲག་དེ་རེད་པ་དགེ་ཚུལ་ཡོད་རེད་དགེ་སློང་ཡོད་རེད་ཨན་བྱང་ཆུབ་སེམས་དཔའི་སྡོམ་པ་ཨན་དང་ན་དགེ་སློང་གི་སྡོམ་པ་ད་གང་དང་ཡང་སྡོམ་པ་ཞེ་པོ་ཡོད་རེད་པ་ཨན་དགེ་བ་སྒྲུབ་མཁན་ཞེ་པོ་ཡོད་རེད་པ་ད་གཅིག་གཅིག་དང་ངོ་བོས་ཚོ་གུས་པ་བྱེད་དགོས་ཡ་ད་ཡིན་ཡ་རེད་དོ་སེམས་ཅན་ཐམས་ཅད་ལ་གུས་པ་བྱེད་ང་རྒྱལ་བྱེད་ཡོང་བ་མ་རེད་ཟེར་ཏེ་བཤད་ཡང་འདི་བྱས། ད་སངས་རྒྱས་ཀྱི་ཐུགས་དགྱེས་པ་འདི། འོ་ལགས་སོ། དྲིན་གཟོའི་མཆོད་པ་མཆོག་ཡིན་པ་འདི་ནི་མ་ཡིན་དགོས་རེད། ད་སངས་རྒྱས་ཀྱི་ཐུགས་དགྱེས་པ་བྱུང་ན་འདི་དྲིན་གཟོའི་མཆོག་ག་ད་མདོ་འདི་ན་འོ་ལ་འདི་མཆོག་རེད། ད་གང་ལྟར་ཡང། གང་དག་བདེ་བས་ཐུབ་རྣམས་དགྱེས་འགྱུར་ཞིང། གང་ལ་གནོད་བྱེད། གང་ལ་གནོད་ན་མི་དགྱེས་འབྱུང་འགྱུར་བ་དེ་དག་དགའ་བས་ཐུབ་པ་ཀུན་དགྱེས་པ་དེ་ལ་གནོད་བྱས་ཐུབ་ལ་གནོད་པ་བྱས། གང་ཞིག། དགའ་བོ་བྱུང་ན་ཐུབ་པ། མཉེས། ཐུགས་དགྱེས་ཀྱི་རེད། གང་ཞིག་བདེ་བ་བྱུང་ན་ཐུགས་དགྱེས་ཀྱི། ཐུབ་པ། ཐུགས་དགྱེས་ཀྱི་རེད། གང་ལ་གནོད་པ་བྱས་ན་ཐུགས་མི་དགྱེས་པར་བྱེད་ཀྱི། ཅིག། གང། གང་འཇུག་གཞི། གཞི་འཇུག། གཞི་དེ་སུ་རེད་ཟེར་ན། སེམས་ཅན་རེད། ད་སེམས་ཅན་དེ་བདེ་བ་བྱུང་ན་ག་རེ་བྱེད་ཀྱི་རེད། རྒྱལ་བ་རྣམས་ཐུགས་རང་བཞིན་དགྱེས་འགྲོ་གི་རེད། སེམས་ཅན་ལ་གནོད་པ་བྱས་ན་རྒྱལ་བ་རྣམས་ཐུགས་རང་བཞིན་དགྱེས་ཀྱི་མ་རེད། ད་ང་རང་ཚོ་རྒྱལ་བ་ཐུགས་དགྱེས་ཡག་གི་ད་དྲིན་གཟོ་ཞིག་བྱེད་དགོས་ན་ག་རེ་བྱེད་དགོས་རེད། སེམས་ཅན་མགུ་བར་བྱེད་པ་དེ་མ་གཏོགས་མི་འདུག་ག། སེམས་ཅན་ལ་བདེ་སྐྱིད་བསྐྲུན་ན་དེ་མ་གཏོགས་མི་འདུག་ག། ད་འདི་རེད་བཞག་མཐར་ཐུག་ན། གང་དག་བདེ་བས་ག་རེ་བྱེད་ཀྱི་རེད།

རྒྱལ་བ་མི་དགྱེས་པ་བྱེད་དགོས་ན་སེམས་ཅན་ལ་གནོད་པ་བྱེད་དགོས་རེད། ད་འདི་རེད་པ། འོ་དེ་ཡིན་ཙང་ད་སེམས་ཅན་ལ་གནོད་པ་དེ་ཁྱོན་ནས་མ་བྱས་ཀྱི་ཕན་བདེ་འབའ་ཞིག་བྱེད་དགོས་པ་ཞིག་གྲུབ་ཀྱི་འདུག་བ་དེ་གྲུབ་ན་ཕྱོགས་གཅིག་ནས་སེམས་ཅན་ཁོ་རང་ལ་གང་ཟེར་ན་དགའ་བ་ཞིག་འོང་རེད་གཉིས་ནས་ག་རེ་ཡོང་གི་འདུག་ཐུབ་པ་དགྱེས་པའི་དགྱེས་པ་ཞིག་འོང་འདུག་བ། ཐུབ་པ་ལ་མཆོད་པ་ཕུལ་ན་སེམས་ཅན་ལ་དེ་མི་བྱེད་ན་ཕྱོགས་གཅིག་ནས་ཐུབ་པ་དགྱེས་ཀྱི་མི་འདུག་བ། གཉིས་ནས་དགྱེས་པའི་དབང་དུ་བཏང་ན་སེམས་ཅན་གང་ཟེར་ན་མགུ་ཐུབ་ཀྱི་མི་འདུག་བ། ད་སེམས་ཅན་མགུ་བར་བྱས་པས་ན་དགོས་པ་གཉིས་ཚོགས་རེད། སེམས་ཅན་ཁོ་རང་མགུ་བ་ཙམ་དུ་མ་ཟད་རྒྱལ་བ་དགྱེས་ཀྱི་འདུག་བ། ད་འདི་རེད་བཞག། དེ་ལ་གནོད་བྱས་ཐུབ་པ་གནོད་པ་བྱས་ཟེར་ད་དེ་ནས་མར་གང་ཟེར་ན། སེམས་ཅན་ལ་གནོད་པ་བྱས་ན་སངས་རྒྱས་ཐུགས་མི་དགྱེས་པའི་ཚུལ་རེད་པ་ད་སེམས་ཅན་ལ་གནོད་པ་བྱས་ན་སངས་རྒྱས་དགའ་ཞིང་ཐུགས་དགྱེས་ཀྱི་ཡོད་པ་མ་རེད། ད་ད་ནི་དཔེ་དེ་རེད་པ། ཨ་མ་ཁོ་རང་ཤིན་ཏུ་གཅེས་ཤིང་ཕངས་པའི་བུ་དེ་ལ་ང་རང་ཚོ་གིས་དུས་ཚོད་བཏང་བས་ཨ་མ་དེ་རང་བཞིན་མ་མགུ་བ་དེ་ལ་གནོད་པ་བྱེད་ཐུབ་མ་བྱེད་ཡིན་རེད་པ་ད། འདི་རེད། མཚོན་ནས་དཔེ་དེ་བཞག་འདུག་པ། ཇི་ལྟར་ལུས་ལ་ཀུན་ནས་མེ་འབར་བ་འདོད་པ་ཀུན་གྱིས་ཡིད་བདེར་མི་འགྱུར་བ་དེ་བཞིན་སེམས་ཅན་གནོད་པ་བྱས་ན་ཡང་ཐུགས་རྗེ་ཆེ་རྣམས་དགྱེས་པའི་ཐབས་མེད་དོ་ད་དཔེ་འདི་རེད། དཔེར་ན་མི། གང་ཟག་མི་འདྲ་བ་ཅིག་ལུས་ལ་ཁོ་རང་ལུས་ཆ་ཐམས་ཅད་མེ་འབར། མེ་འབར་འགྲོ་མཁན་མི་དེ་ལ་ང་ཚོ་གིས་ཁོ་ལ་ཅིག་ཁ་ལག་རེ་སྤྲད་ཅིག་ཡག་པོ་རེ་ཅིག་ག་ཚད་བྱས་པས་ནས་ཁོ་ལ་ག་རེ་ཟེར་ན་ཚོར་བ་བདེ་པོ་ཡོང་བའི་གོ་སྐབས་ཁྱོན་ནས་ཡོད་པ་མ་རེད་པ་ག་རེ་ཟེར་ན། ཁོ་པའི་མི་ལུས་མེར་ཚིག་འགྲོ། དཔེ་འདི་ནང་བཞིན། ང་ཚོ་སེམས་ཅན་ལ་གནོད་པ་བསྐྱལ་ཡོང་དུས་གང་ལ། རྒྱལ་བ་རྣམས་སྐུ་ལུས་མེར་ཚིག་པ་ནང་བཞིན་གྱི་ཐུགས་སྐྱོ་བྱེད་ཀྱི་ཚོར་བ་བྱུང་གི་རེད། དེ་ཡིན་ནའང་དེའི་ཚེ་ན་ང་ཚོ་རྒྱལ་བ་ལ་མཆོད་པ་རེ་ཕུལ་ག་རེ་རེད་ད་ནང་བཞིན་ཕར་གུས་པ་རེ་བྱས་པས་ནི་རྒྱལ་བ་དགྱེས་དགོས་པ་ཡོད་ལ་སེམས་རྩ་བ་ནས་ཡོད་མ་དཔེ་དོན་འདུག་སེ་རེད་བཞག་ད་ང་ཚོ་གཟུགས་པོ་མེར་ཚིག། ལུས་སྟོད་སྨད་ཐམས་ཅད་མེར་ཚིག་སྐབས་སུ་མི་གཅིག་ག་རེ་སྤྲད་པས་ནི་འདི་ཟ་ཡག་བདེ་པོ་ཡོད་མ་རེད། བེད་སྤྱོད་གཏོང་བདེ་པོ་ཁོ་རང་ཡོད་མ་ཁོ་རང་གི། མེ་འབར་བའི་ཁར་སྡུག་བསྔལ་ཁོ་རང་ཚོར་བ་ཁོ་རང་གི་ཚོར་བ་ཞིག་ད་གཟིགས་ཀྱི་ནས་ནི། དཔེ་འདི་ནང་བཞིན་གྱིས་ད་སེམས་ཅན་ལ་གནོད་པ་བྱས་ཡོང་དུས་གང་རྒྱལ་བ་རྣམས་ཐུགས་མ་དགྱེས་པ་ཡོང་གི་རེད། རྒྱལ་བ་ཐུགས་མི་དགྱེས་པའི་སྐབས་སུ་ང་རང་ཚོས་མཆོད་པ་ག་ཚད་ཕུལ་བས་ནི་ཐུགས་དགྱེས་པ་ཡོང་བ་མ་རེད། དཔེ་འདི་ཆགས་སོང། དེ་བཞིན་སེམས་ཅན་གནོད་པ་བྱས་ན་ཡང་ཐུགས་རྗེ་ཆེ་རྣམས་དགྱེས་པའི་ཐབས་མེད་དོ། ད་ང་ཚོ་མཐར་ཐུག་ན་སེམས་ཅན་སྤྱི་ལ་ང་རང་ཚོས་ག་རེ་གནོད་པ་བྱས་པས་ནི་རྒྱལ་བ་མི་དགྱེས་པའི་ལས་རེ་བསགས་པ་རེད། ད་ང་ཚོ་སྐྱབས་མགོན་རིན་པོ་ཆེ་ཐུགས་མི་དགྱེས་པའི་ལས་བསགས་ན་དཔེ་སྡུག་ཆགས་བརྩི་གི་རེད་པ། འོ་སྐྱབས་མགོན་རིན་པོ་ཆེ་བཀའ་དང་འགལ་རེད་ཟེར་བརྩི་གི་རེད་པ། ཡིན་ན་སེམས་ཅན་རེ་རེ་ལ་ང་རང་ཚོས་ཐོ་འཚམས་པའི་ལས་རེ་བྱས་ནའང་སྐྱབས་མགོན་རིན་པོ་ཆེ་བཀའ་དང་རེ་རེ་འགལ་འགྲོ་དུས།

ཉམས་ལེན་ཞིག་བསམ་ཡང་མ་བཏང་འདུག་མགོ་མཇུག་གོ་ལོག་རྐྱང་རྐྱང་ཞིག་འདུག་མགོ་མཇུག་གོ་ལོག་རྐྱང་རྐྱང་ཞིག་བྱས་ཙང་ད་སྤྱོད་འཇུག་གཞུང་ནས་གསུངས་ཡོང་དུས་གང་ལ། ད་མཐར་གཏུགས་ན་གང་སེམས་སེམས་ཅན་མགུ་བར་བྱས་པས་ན་དེ་ལས་ལྷག་པའི་སངས་རྒྱས་མགུ་བར་བྱས་ཡོང་གི་ཡོད་ས་མ་རེད་སེམས་ཅན་ལ་ཕན་བདེ་བསྒྲུབ་ན་དེ་ལས་ལྷག་པའི་སངས་རྒྱས་ཕན་བདེ་བསྒྲུབ་བ་ཡོང་གི་ཡོད་ས་མ་རེད། འོ་འདུག་སེ་ད་ད་གང་ཟེར་ད་གང་ཟེར་ན་མི་དགྱེས་པ་བྱས་པས་ད་དེ་ཡན་ཆད་གང་ཟེར་ད་འདི་རེད་པ། འདོད་པ་ཀུན་གྱིས་ཡིད་བདེར་མི་འགྱུར་བ། ཇི་ལྟར་དེ་བཞིན་སེམས་ལ་བྱས་ན་ཐུགས་རྗེ་ཆེ་རྣམས་དགྱེས་པའི་ཐབས་མེད་དོ། ཅེས། ད་འདི་ནས་མ་ད་ང་རང་ཚོ་སེམས་ཅན་ལ་དཔེ་གནོད་པ་ཞེ་པོ་བྱས་ཚར། སེམས་ཅན་ལ་གནོད་པ་དཔག་ཏུ་མེད་པ་བྱས་ཚར་ནས་རྒྱལ་བ་རྣམས་མི་དགྱེས་པའི་ལས་མང་པོ་བསགས་བཞག་པ་དང། རྒྱལ་བ་མི་དགྱེས་པའི་ལས་མང་པོ་བསགས་ནས་རྒྱལ་བ་མི་དགྱེས་པའི་ལས་དེ་ནི་ལས་དཔེ་ངན་པ་ཞེ་པོ་བྱས་རེད་ད་འདི་ནས་ལས་ངན་པ་དེ་ང་རང་ཚོ་རྒྱུད་ལ་ཡོད་པས་ན་ད་དེང་ཕྱིན་ད་སྔར་བས་རྒྱལ་བ་མི་དགྱེས་པའི་ལས་བྱས་བཞག་པ་དེ་བཤགས་སྡོམ་བྱེད་ཀྱི་ཡིན་ཕྱིན་ཆད་རྒྱལ་བ་མི་དགྱེས་པའི་ལས་ནམ་ཡང་བྱེད་ཀྱི་མེད། གང་ལྟར་ཡང་སེམས་ཅན་ལ་ཕན་བདེ་འབའ་ཞིག་མ་གཏོགས་གནོད་པ་ནམ་ཡང་བྱེད་ཀྱི་མེད་ད་འདི་ནས་མ་དེ་ཡོང་དགོས་སུ་སྡོམ་ག་ཟེར་ན་ཐབས་མེད་དོ། རྗེས་སུ་འཇུག་སྡོམ་སོགས་ཡོངས་བསྡུ་བ་ལེའུ་ག་ས་ན་དྲུག་པའི། དེ་བས་བདག་གིས་འགྲོ་ལ་གནོད་བྱས་པས་ཐུགས་རྗེ་ཆེ་ཀུན་མི་དགྱེས་གྱུར་པ་གང་སྡིག་དེ་དེ་རིང་སོ་སོར་བཤགས་པར་བགྱི་མི་དགྱེས་གང་ལགས་དེ་ཀུན་བཟོད་པར་གསོལ་དང། བླ་མ་རབ་དང་ང་ཚོ་གཅིག་ཡང་ཞེ་ལེན་ལོག་པས་ན་ཞེ་པོ་སྡུག་ཅག་ཅིག་རེད། ད་ཞེ་ལེན་ལས་ལོག་པ་ང་རང་ཚོ་ལས་ངན་པ་ཞེ་པོ་བསགས་ཞེས་བསྡུ་བ། ད་རྡོ་སོལ་ཆ་ཚང་ག་ཟེར་ན། ཐུགས་མི་དགྱེས་པའི་ལས་རེད་འདུག་བ། ད་ཐུགས་དགྱེས་མ་སོང་ཟེར་ཞལ་ནས་གསུང་བ་མེད་དེ་གཏིང་ལ་ད་དཔེ་ཅིག་ཐུགས་མ་དགྱེས་པ་ཡོང་གི་ཡོད་ཟེར་བྱས་ཙང་ད། དེ་བས་བདག་གིས་སེམས་ཅན་ལ་གནོད་པ་དཔག་ཏུ་མེད་པ་བྱས་ཚར་བ་ཡིན་ཙང་ཐུགས་རྗེ་ཆེ། རྣམས་ཐུགས་མི་དགྱེས་པའི་ལས་མང་པོ་བསགས་བཞག་པ་རེད་ད་སྡིག་དེ་དེ་རིང་སོ་སོར་བཤགས་པར་བགྱི་ད་དེ་རིང་གི་བའི་ཉེས་པའི་དེ་འདྲའི་ཉེས་པ་དེ་ཡོད་པ་ཧ་གོ་སོང་ཉེས་པ་ལ་ཉེས་པ་མཐོང་སོང་ད་བཤགས་ཀྱི་ཡིན་སོང་རེད་སྡིག་དེ་དེ་རིང་སོ་སོར་བཤགས་པར་བགྱི། བཤགས་བགྱི་ཡིས། མི་དགྱེས་གང་ལགས་དེ་ནི་བཟོད་པར་གསོལ། ད་དེ་ཡན་ཆད་ལ་ངས་རྒྱལ་བ་རྣམས་ལ་བའི་སེམས་ཅན་ལ་གནོད་པ་བྱས་པ་དེ་ལ་རྒྱལ་བ་རྣམས་ཐུགས་མི་དགྱེས་པ་གང་བྱས་བཞག་པ་དེ་དག་ཐམས་ཅད་ཐུགས་བཟོད་པ་བཞེས་རོགས་གནང། ད། ཉེས་པ་ལ་ཉེས་པ་མཐོང་སོང་ཨ་ནི་ག་རེ་རེད། གསུངས་ཨེ་ཟེར་རེད་ཉེས་པ་ལ་ཉེས་པ་མཐོང་ལགས་ཟེར་ཏེ་རེད་པ། ཉེས་པ་ལ་ཉེས་པ་མཐོང་སོང་ངས་སེམས་ཅན་ལ་གནོད་པ་དཔག་ཏུ་མེད་པ་བྱས་ནས་རྒྱལ་བ་རྣམས་མི་དགྱེས་པའི་ལས་དཔག་ཏུ་མེད་པ་བསགས་བཞག་གང་དང་ཀྱང་ང་ཚོ་སེམས་ཅན་རེ་རེ་ལ་ཚིག་ངན་པ་རེ་རེ་ལབ་ཡོང་དུས་སྒང་ལ། རྒྱལ་བ་མི་དགྱེས་པའི་ལས་རེ་རེ་བསགས་འགྲོ་གི་འདུག། ད་དུང་མི་ཕ་ནག་མོ་དེ་རྒྱག་རེས་ཞུ་འཁྲུག་པ་རྒྱག་དུས་ཁོང་ཁྲོ་ཞེ་པོ་སྐྱེས་ཡོང་སེམས་ལ་བྱིན་ཡོང་དུས་དེ་དེ་འཁྲུག་པ་རྒྱག་དུས་ག་རེ་བྱེད་ཀྱི་འདུག་རྒྱལ་བ་མི་དགྱེས་པའི་ལས་རེ་རེ་བསགས་ཀྱི་འདུག་བ་རེད་པ། དེ་ཡིན་ཙང་ད་འཁྲུག་པ་རྒྱག་ཡོང་དུས་ང་སེམས་ཅན་ལ་འཁྲུག་པ་རྒྱག་བསམ་བསམ་བྱས་རེད་མ་གཏོགས་རྒྱག་ས་དེ་ག་པར་རྒྱག་ད་དུང་ད་སངས་རྒྱས་བཅོམ་ལྡན་འདས་ལ་འཁྲུག་པ་རྒྱག་གི་འདུག་བ། སོ་སོའི་རྩ་བའི་བླ་མ་ལ་འཁྲུག་པ་རྒྱག་གི་འདུག་བ་རྒྱག་རེས་བརྒྱབ་ས་དེ་དངོས་འབྲེལ་དེ་འདི་རེ་ཆགས་གི་འདུག་བ། དཔེར་ན་སྤུ་གུ་གཅིག་ལ་ཨ་མ་ཞིག་དེ་ཤིན་ཏུ་གཅེས་པར་བྱས་སྤུ་གུ་དེ་ལ་ང་ཚོ་དེ་ཚོའི་དང་གཅིག་བྱས་པས་ན། དངོས་འབྲེལ་རྒྱག་རེས་བརྒྱབ་ས་དེ་སྤུ་གུ་དེ་ཡིན་ནའང་ཚོ་ཐུར་དུ་ཨ་མ་དེ་ཐུག་འགྲོ་གི་འདུག་བ། ཨ་མ་དེ་རྒྱབ་རྩ་ལངས་ཡོང་རོགས། འདི་ནང་བཞིན་རེད། དེ་ཡང་བྱས་ཙང་ང་ཚོ་མིར་འབོག་ཞུ་རེ་རེ་གཞུས་དུས་ང་བཅོམ་ལྡན་འདས་ལ་འབོག་ཞུ་རེ་རེ་གཞུས་པ་གཅིག་པ་རེད་ད་བསམ་བཏང་ན། རེད་པ། མིར་གཞུས་མེད་བཅོམ་ལྡན་འདས་ལ་གཞུས་མེད་བསམ་བསམ་གཅིག་པ་གཅིག་རྐྱང་རེད་འདུག་ག། རེད་པ། ཞེ་པོ་ཞིག་བསམ་བཞིན་ནས་སེམས་ཅན་གཅིག་ལ་འབོག་ཞུ་ཡིན་བལྟ་བས་ན་བཅོམ་ལྡན་འདས་ཀྱི་ཞལ་ལ་དཔག་རེ་རེ་གཞུས་རེད་ད་གཅིག་པ་གཅིག་རྐྱང་རེད། དེ་ང་ཚོ་ཞུས་ཉིན་གྱི་མར་བ་སུ་བྱེད། ད་འདི་ད་འདི་བསམ་ན་མ་འོངས་པ་འདི་བསམ་གཏང་དགོས་འདུག་ག་རེད་པ། མི་གཅིག་ལ་ཚིག་རྩུབ་ལབ་ཞེ་པོ་ལབ་ཡིན་མདོག་བྱེད་ཀྱི་འདུག་ག་ད་བཅོམ་ལྡན་འདས་ལ་ཚིག་རྩུབ་ཅིག་ལབ་བཞག་གཅིག་པ་གཅིག་རྐྱང་རེད་འདུག་ག། རེ་བ། འོ་དེ་ཞེས་བསམ་བཏང་ནས་ད་འདི་བྲིས་མེད་ཨ། ད་འདི་བྱོན་ཚུལ་ན་ག་ཚང་ཕྱིན་ཚང་སོ། སྡིག་དེ་དེ་རིང་སོ་སོར་བཤགས་པར་བགྱི་མི་དགྱེས་གང་ལགས་དེ་ཀུན་བཟོད་པར་གསོལ་ལབ་ཚར་ཡིན་ད་མེད་མདའ་དེང་ཕྱིན་ཆད་བྱེད་ཀྱི་མེད་ཟེར་དེ་སྡོམ་དགོས་ཡིན་གཅིག་མིན་གཅིག་རེ་བ། ད་དེ་ནས་མ་ཕྱིན་ཆད་ག་ཚང་ཉེས་པ་ལ་ཉེས་པ་མཐོང་ཕྱིན་ཆད་ལེགས་པར་སྡོམ་ཟེར་དེ་ནས་མ་ཡོང་དུ་བ། དེ་བཞིན་གཤེགས་རྣམས་དགྱེས་པར་བགྱི་སླད་དུ་དེང་ནས་ངེས་བཏུལ་འཇིག་རྟེན་བྲན་དུ་མཆི། ད་དེང་ཕྱིན་ཆད་མ་འོངས་པ་ལ་ངས་ཐུགས་རྗེ་ཆེ་རྣམས་ཐུགས་དགྱེས་པ་བགྱི་བའི་ཆེད་དུ། དེང་ནས་ངས་བཏུལ། ད་དེང་ཕན་ཆད་ངས་ག་རེ་བཏུལ། སེམས་ཅན་ལ་དམིགས་པའི་ང་རྒྱལ། སེམས་ཅན་དམིགས་པའི་ཁེངས་དྲེགས་བསམ་པ་དོག་པ་བཏུལ་ནས། ངས་སེམས་ཅན་འཇིག་རྟེན་ཐམས་ཅད་ཀྱི་བྲན་ལྟ་བུ་བྱེད་ཀྱིན། བྲན་ཟེར་ན་ག་རེ་རེད། གཡོག་པོ་རེད་ད། གཡོག་པོ་ལྟ་བུ་བྱེད་ཀྱིན། རེད་པ། འོ། དེང་ནས་ངེས་བཏུལ་ག་རེ་བཏུལ་དགོས། ད་ད་ལྟ་བར་ངས་སེམས་ཅན་ལ་གནོད་པ་བྱེད་ཡ་དེ་གཙོ་བོ་ང་རྒྱལ་རེད། ཁེངས་དྲེགས་རེད། ཁོང་ཁྲོ་རེད། དེ་ཚོའི་དབང་གིས་སེམས་ཅན་ལ་གནོད་པ་བྱས། དེ་འདྲའི་བློ་མ་རུངས་པ་དོག་པ་བག་ངས་བཏུལ་ནས། རེད་པ། ཁོག། མེད་པར་བཟོས། ཨང། ད་རྩ་བ་ནས་མེད་པར་བཟོ་ཐུབ་པ་མ་རེད་ཤུགས་ཆུང་རུ་བཏང་ནས་དེང་ཕན་ཆད་ངས་སེམས་ཅན་ཐམས་ཅད་ཀྱི་བྲན་ལྟ་བུ་བྱེད་ཀྱི་ཡིན། ད་ནི། འཇིག་རྟེན་བྲན་དུ་མཆི། གཡོག་པོ་བྱེད། བྲན་དུ་མཆི་ཞེས་གསུངས། པ་འགྲོ་མང་རྡོག་པས་བདག་གི་སྤྱིར་འཚོག་གམ་འགུམས་ཀྱང་མི་བསྔོ་མི་བསྡོ་འཇིག་རྟེན་མགོན་དགྱེས་མཛོད། ད་མ་འོངས་པ་ལ། འགྲོ་བ་ཐམས་ཅད་ཀྱི། རྡོག་པས་ཟེར་དང་རྡོག་པ་ཟེར་དང་བ་ལ་ང་ཚོ་ལུས་ཀྱི་དམའ་ཤོས་ཅིག་རྐང་པ་ལྟ་བུ་ཞིག་བསམ་དང་འདུག་བ་འགྲོ་བ་ཐམས་ཅད་ཀྱི་རྐང་པས་ང་རང་ཚོའི་སྤྱི་གཙུག་ཏུ་མར་མནན་ནས་སོ་སོ་པའི་སྲོལ་ཡ་དང་སོ་སོ་མང་ཅིག་ཅིག་གིས་ཞེ་བོ་ཐིབས་ཚོད་དང་འགུམས་ཟེར་དང་བ་ལ་གསོད་པ་བྱས་དོན་སྐད་ཆ་རེད་བ་དེ་འདྲའི་གི་གནོད་པ་བྱས་པས་ནི་ངས་ནམ་ཡང་ཕར་ཁ་གཏད་བྱེད་ཀྱི་མེད་མི་བསྡོ་ཟེར་དང་བ་ལ་ཁ་གཏད་བྱེད་ཀྱི་མེད་ཟེར་བ་ད་ཁ་གཏད་བྱེད་ཀྱི་མེད་བྱས་ཙང་སངས་རྒྱས་བཅོམ་ལྡན་འདས་ཁྱེད་རང་དེང་ཕན་ཆད་ཐུགས་དགྱེས་པར་མཛོད་ཅིག་ད་མདོར་བསྡུས་ན་དེང་ཕན་ཆད་ད་སེམས་ཅན་ཐམས་ཅད་ཀྱི་ངས་ཁོ་རང་ཚོ་རྐང་པ་འདི་ངའི་མགོ་ལ་བཞག་ན་ང་མར་མནན་ནས་པའི་ཅིག་ང་པས་ཁོ་རང་ཚོ་ག་ཚོད་ཅིག་ཅིག་ཐིབས་ཚད་བཏང་བས་ནི་ངས་ནམ་ཡང་ཡག་ཧོར་ཁ་གཏད་བྱེད་ཀྱི་མེད། མི་ལྡོག། མི་ལྡོག་སྲིད་དོང་ལ་ཁ་བོད་ཇག་མེད། རྗེས་འཛའ་ཟླ་བཅུ་ནན་ཏེ་ཁྱེད་རང་ཚོ། ཐུགས་དགྱེས་པར་མཛོད་རོལ་གྱིས་སོང་རེད། འོ་དེང་སང་འགྲོ་མ་ལྡོག་པའི་བདག་གི་སྤྱི་ཚོགས་ངང་འགུམ་ཀྱང་མི་ལྡོག། མི་ལྡོག་རེད་ད། མི་ངོ་སོ་ཞིག་ལྡོག་ཨ། ཡང་ཅིག་མི་ལྡོག་མི་ལྡོག་ཟེར་ན་བ། ཅིག་གིས་གནོད་ལན་བྱེད་ཀྱི་མེད་ཟེར་སྐད་ཅིག་དེ་རེད། མི་ལྡོག་ད་ག་རེ་ཅིག་བ་ཟེར་ན་འཇིག་རྟེན། ཟེར་ན་མགོན་གྱིས་མཛོད་ད་འཇིག་རྟེན་ཐམས་ཅད་མགོན་སངས་རྒྱས་བཅུ་འདྲེན་ཁྱེད་རང་ཐུགས། རྟག་ཏུ་དགའ་བསམ་ཐུགས་དགྱེས་པར་མཛོད་ཅིག། སྔར་ལ་ངས། ཐུགས་མི་དགྱེས་པར་བྱས་པ་བཟོད་པར་གསོལ་ཡིན། ཕྱིན་ཆད་ད་དེ་འདྲའི་ངས་ནམ་ཡང་བྱེད་ཀྱི་མེད། དུ་གསུངས་པ་ལ། ད་འགྲོ་བ་འདི་ཀུན་ཐུགས་རྗེའི་བདག་ཅན་དེས། འགྲོ་བ་འདི་ཀུན་ཐུགས་རྗེའི་བདག་ཅན་དེས། བདག་ཏུ་མཛད་པ་དེ་ལ་ཐེ་ཚོམ་མེད། ད་ག་རེ་ཟེར་ན་འགྲོ་བ་དེ་དག་ཀུན། པའི་ཐབས་མཁས་པ་ཐུགས་རྗེ་ཆེན་པོ་དང་ལྡན་པ་བཅོམ་ལྡན་འདས་དེ་དག་ཐམས་ཅད་ཀྱིས། པའི་བདག་ཏུ་བཟུང་བར་མཛད་པ་ནང་བཞིན་ཡིན། རེས་དག་ཚིག་ཟུར་དུ། ངའི་སེམས་ཅན། ངའི་སྐལ་པའི་གཅིག་བུ། དེ་འདྲའི་གྱིས་བདག་ཏུ་མཛད་པ་དེ་འདྲའི་རེད་དེ་རེད་འདུག་བ། ད་ང་ཚོ་ཕ་མ་གཅིག་གིས་སོ་སོའི་བུ་དེ་ཞེ་པོ་ཅིག་ངའི་བུ་ཟེར་དང་བ་ལ་ཞེ་པོ་པའི་སྙིང་གི་པའི་ཚིལ་ལུ་འདྲ་བོ་ཞིག་བརྩི་གི་རེད་བ། དེ་དང་བདག་སེམས་ཅན་ཐམས་ཅད་བཅོམ་ལྡན་འདས་དེ་དག་གིས་པའི་ཐུགས་རྗེའི་བདག་ཅན་དེ་དག་བདག་ཏུ་མཛད་ཚར་བ་རེད། བདག་ཏུ་མཛད་པ་དེ་ལ་ཐེ་ཚོམ་མེད། ད་མཛད་ཚར་རེད་བ། ལྷག་པར་དུ་ད་སློབ་པ་ལམ་གྱི་གནས་སྐབས་སུ་ནི་ཡང་བདག་ཏུ་མཛད་འདུག་བ། སློབ་པ་ལམ་གྱི་གནས་སྐབས་སུ་པའི་བྱང་ཆུབ་སེམས་སྦྱོང་ཡོང་དུས་ང་བདག་གཞན་མཉམ་བརྗེའི་སྒོ་ནས་སེམས་སྦྱོང་ཡོང་དུས་ང་བདག་དང་གཞན་གཉིས་མཉམ་པ་རེད། ཨ་ནི་ད། རང་གཅེས་འཛིན་སྐྱོན་བསམ་གཞན་གཅེས་འཛིན་ཡོན་ཏན་བསམ་ད་ནི་གཞི་ག་རེ་བདག་གཞན་བརྗེ་གི་འདུག་བ། དག་ཞིང་ལྗད་ལ་སྲབ་པ་དུ་ཆ་ཚང་གང་སྲིད་ན་སེམས་ཅན་ཐམས་ཅད་སོ་སོའི་བུ་གཅིག་པུ་ལྟ་བུ་ཞིག་ཏུ་གཅེས་པར་བཟུང་རང་ཡལ་བར་དོར་སེམས་ཅན་གཅེས་པར་མཛད་ན་ཟ་མ་སྐྱ་ངན་རེད་འདུག་བ་བྱས་ཙང་ད་བདག་ཏུ་མཛད་སྟངས་འདུག་ཟེར་རེད་སློབ་པ་ལམ་གྱི་གནས་སྐབས་སུ་ནས་བདག་ཏུ་མཛད་བཞག་འདུག་བ་ང་སངས་རྒྱས་གོ་འཕང་ཐོབ་པ་དེ་ཡིན་ཡིན་རེད་བ་ཐོག་མར་སེམས་བསྐྱེད་ཡང་འདི་དག་དོན་དུ་སེམས་བསྐྱེད་བར་དུ་ཚོགས་བསགས་ཡང་འདི་དག་དོན་དུ་མཐར་མངོན་པར་རྫོགས་སངས་རྒྱས་འདི་དག་ཆེད་དུ་ཡིན་པ་ཡིན་ཙང་མངོན་པར་རྫོགས་པ་སངས་རྒྱས་པའི་ཆེད་དུ་བདག་ཏུ་མ་མཛད་ན་ག་པར་ཞུ་གི་རེད་ཇི་ལྟར་ད། འགྲོ་བ་འདི་ཀུན་ཐུགས་རྗེའི་བདག་ཅན་དེས། བདག་ཏུ་མཛད་པ་འདི་ལ་ཐེ་ཚོམ་མེད། ད་དུས་ཀྱི་སེམས་ཅན་ཐམས་ཅད་བདག་པོ་སུ་རེད་དོ། སངས་རྒྱས་རེད། བྱས་ཙང་ད་སངས་རྒྱས་སེམས་ཅན་ལེགས་པར་མགུ་བར་བྱས་ན་སངས་རྒྱས་མགུ་གི་རེད་སེམས་ཅན་ལ་གནོད་པར་བྱས་ན་སེམས་ཅན་སངས་རྒྱས་ལ་གནོད་པ་ཡོང་གི་རེད་ད་བདག་ཏུ་མཛད་པ་དེ་ལ་ཐེ་ཚོམ་མེད། སེམས་ཅན་ངོ་བོར་མཐོང་བ་འདི་དག་ཉིད་མགོན་དེའི་བདག་ཉིད་ཅི་ཕྱིར་གུས་མི་བྱས། ད་དེ་འདྲ་བའི་ཐུགས་རྗེའི་བདག་ཉིད་ཅན་གྱིས་བདག་ཏུ་མཛད་པའི་སེམས་ཅན་སུ་མཐོང་བ་ཡིན་ནའང་ད་དེ་ལ་ག་རེ་ཟེར་ན། མགོན་དེའི་བདག་ཉིད་ཅི་ཕྱིར་གུས་མི་བྱས་ད་དེ་ལ་ང་ཚོ་གུས་པ་བྱེད་དགོས་འདུག་ག་ལྟས་ཟེར་ན། རེད་རེད་པ། འོ་ཡ། འདུག་ཟིན་གྱི་རེད། གང་ལྟར་ཡང་ད་སེམས་ཅན་སུ་འདྲ་ཞིག་ཐུག་པ་ཡིན་ན་ད་འདི་བཅོམ་ལྡན་འདས་ཀྱིས་བདག་ཏུ་བཟུང་བའི་དངོས་པོ་ཡིན་བཅོམ་ལྡན་འདས་ཀྱིས་ཤིན་ཏུ་གཅེས་པར་བྱས་པའི་དངོས་པོ་ཡིན་ད་ངེད་ལས་དེ་ལ་ག་རེ་ཟེར་ན་ཅི་ནམ་ཡང་གནོད་པ་མི་བྱེད་དེ་ལ་ནམ་ཡང་ག་རེ་ཟེར་ན་འོ་ལགས་སོ་མ་སྐྱིད་པ་ཅིག་མ་བཟོས་ཨ་ལུས་སེམས་གང་ལ་ཡང་གནོད་པའི་ཆ་ཕྲ་མོ་ཅིག་མ་བྱེད་ཨ་བསམ་བསམ་ཞིག་དགོས་ཀྱི་ཡོད་ས་རེད་བྱས་ན་ད་ག་རེ་བདག་ཏུ་མཛད་པ་དེ་ལ་ཐེ་ཚོམ་མེད་སེམས་ཅན་སུ་འདྲ་ཞིག་ཐུག་པ་ཡིན་ནའང་ད་གང་སོང་སེམས་ཅན་ཅིག་ཐོག་མའི་ག་རེ་ནས་ཐུང་ཁུར་བ་དང་ཅིག་ཐ་ན་དུད་འགྲོ་དང་རིགས་ག་འདྲ་ཉམ་ཐག་པ་ག་འདྲ་ཐུག་པ་ཡིན་ནའང་བཅོམ་ལྡན་འདས་བདག་ཏུ་མཛད་པའི་དངོས་པོ་ཡིན་བསམ་བསམ་བྱས་རེད་བ་ཅི་ད་སེམས་ཅན་ངོ་བོར་ད་སློབ་པ་ལམ་གྱི་གནས་སྐབས་སུ་ནས་འདུག་ཟེར་བདག་ཏུ་མཛད་འདུག་བ། སེམས་ཅན་ངོ་བོར་མཐོང་བ་འདི་དག་ཉིད་མགོན་དེའི་བདག་ཉིད་ཅི་ཕྱིར་གུས་མི་བྱེད། མགོན་དེའི་བདག་ཉིད་ཅི་ཕྱིར་གུས་མི་བྱེད་ད་འདི་རེད། ད་གང་ལྟར་ཡང། འདི་ནི་དེ་བཞིན་གཤེགས་པ་མཉེས་བྱེད་ཡིན་ད་དེ་འདྲའི་ང་ཚོས་ཉམས་ལེན་བྱས་ཏེ། དེ་བཞིན་གཤེགས་པ་རྣམས་ཐུགས་གཏིང་ནས་མཉེས་པར་བྱེད་ཡང་གི་ང་ཚོའི་ཉམས་ལེན་ཞིག་རེད། འདི་ནི་དེ་བཞིན་གཤེགས་པ་སྙེད་ཅིག་ཡིན། ད་འདི་ནི་མ། འདི་ཡིན་དགོས་ཟེར་རེད་ད། འོ་ལགས་སོ། ད་དང་ནི་འོ་རེད། ད་དེ་ནི་མ་ག་འདྲ་རེད་ཟེར་ན་ད་སེམས་ཅན་མགུ་བར་བྱས་པ་དེ་ང་རང་ཚོ་ལེགས་པ་ཐམས་ཅད་འབྱུང་ཡང་རྒྱུ་རེད་དྲུག་པོ་རེད། ད་དེ་ཡང་སེམས་ཅན་མགུ་བར་བྱས་ན་སངས་རྒྱས་མགུ་གི་རེད་གསུངས་པ་དེ་ཙམ་དུ་མ་ཟད་ང་ཚོ་སེམས་ཅན་མགུ་བར་བྱས་པ་དེ་ང་ཚོ་ལེགས་ཚོགས་ཐམས་ཅད་འབྱུང་ཡང་གི་རྒྱུ་ལྟ་བུ་ཞིག་རེད། དེ་ཡང་ལེགས་ཚོགས་གཙོ་བོ་གསུམ་ངོས་བཟུང་འདུག། འདི་ནི་དེ་བཞིན་གཤེགས་རྣམས་མཉེས་བྱེད་ཡིན་ཟེར་ན་ག་རེ་འདི་ནི་ཟེར་དང། སེམས་ཅན་མགུ་བར་བྱ་བའི་ལས་དེ་ནི་དེ་བཞིན་གཤེགས་པ་ཐམས་ཅད་ཐུགས་གཏིང་ནས་མཉེས་པར་བྱེད་ཡ་ལས་ཞིག་རེད། ད་ག་ནང་བཞིན་རང་དོན་ཡང་དག་སྒྲུབ་པའང་འདི་ཉིད། རང་གི་དོན་སྒྲུབ་ཡང་འདི་རེད། ད་ག་ནང་བཞིན་འཇིག་རྟེན་སྡུག་བསྔལ་སེལ་བའང་འདི་ཉིད། ད་འཇིག་རྟེན་ཐམས་ཅད་འཇིག་རྟེན་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་སེལ་ཡང་རྒྱུ་གཅིག་པོ་འདི་རེད་དོ། སེམས་ཅན་མགུ་བར་བྱེད་པ་འདི་སེམས་ཅན་ལ་སྙིང་རྗེ་བསྒོམ་ཡང་སེམས་ཅན་ལ་དམིགས་ནས་བྱམས་པ་བསྒོམ་ཡང་འདི་འཇིག་རྟེན་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་སེལ་བ་འདི་ཉིད་རེད་དོ། ད་རྒྱུ་མཚན་དེ་ལ་བརྟེན་ནས་དེ་ལས་བདག་གིས་རྟག་ཏུ་འདི་ཉིད་བྱ། རྒྱུ་མཚན་དེ་ལྟ་བུ་ཞིག་ལ་བརྟེན་ནས་ངས་དུས་རྟག་ཏུ་སེམས་ཅན་མགུ་བྱ་མ་གཏོགས་པའི་ངན་ལས་ཀྱིས་མནའ་ཡང་སངས་ས་ཅི་རྟག་ཏུ་དེ་ཉིད་བྱེད་དགོས་རེད། ད་དུས་རྟག་ཏུ་བྱང་ཆུབ་སེམས་བསྒོམ། དུས་རྟག་ཏུ་སྙིང་རྗེ་བསྒོམ། དུས་རྟག་ཏུ་བྱམས་པ་བསྒོམས་པ་ཡིན་ན། ད་ང་ཚོ་དག་རང་ཡོང་གི་ཡོད་ས་རེད་དེ་ཡིན་ཙང་ག་རེ། དེ་ལྟས་བདག་གིས་རྟག་ཏུ་འདི་ཉིད་བྱ་ཟེར། ད་རང་གི་དོན་ཟེར་དུས་ཡང་བྱང་ཆུབ་སེམས་ལ་རང་དོན་དུ་ཡོད་པ་མ་རེད་ཡིན་ནའང་ག་རེ་ཟེར་ན། གཞན་དོན་སྒྲུབ་པའི་ཞར་ལ་རང་དོན་ག་རེ་ཟེར་ན་ཞར་ལ་འགྲུབ་འགྲོ་ཟེར་རེད་པ་སྒྲུབ་རྒྱུ་གཞན་དོན་སྒྲུབ་ཀྱང་རང་དོན་ཞར་ལ་སྒྲུབ། ད་འདི་བྱང་ཆུབ་སེམས་དཔའི་ཉམས་ལེན་ཐུན་མོང་མ་ཡིན་པ་ཅིག་རེད་འདུག་བ། ང་ཚོ་ད་ལྟ་བར་དུ་རང་དོན་རྐྱང་རྐྱང་སྒྲུབ་བསྡད་རེད་ཡིན་ནའང་རང་དོན་སྣ་གཅིག་སྒྲུབ་ཐུབ་མི་འདུག་བ། ད་ལྟ་བར་ང་ཚོ་ཚེ་འཁོར་བ་ཐོག་མེད་ནས་རང་འབའ་ཞིག་མ་གཏོགས་བསམ་རྒྱུ་བྱུང་ཡོད་པ་མ་རེད། བྱས་ཙང་ད་རང་འབའ་ཞིག་མ་གཏོགས་བསམ་རྒྱུ་མེད་བྱུང་མེད་ཙང་ད་ལྟ་བར་དུ་ང་ཚོ་ཁེ་རྒྱུ་ཅིག་མི་འདུག་ཨ། རེད་པ། ད་ང་རང་ཚོ་ཅིག་ལུས་ཕུན་སུམ་ཚོགས་པ་ཡག་པོ་ཅིག་རག་གི་མི་འདུག་ལོངས་སྤྱོད་ཕུན་སུམ་ཚོགས་པ་ཅིག་མི་འདུག་ཨ། སེམས་སྟེང་གི་དཔེ་ཅིག་དཔེ་ཅིག་ཡོན་ཏན་གྱི་དཔེ་ཅིག་ཆ་ཕུན་སུམ་ཚོགས་པ་རྟོགས་པའི་ཡོན་ཏན་རིགས་སྣ་ཅིག་སྐྱེ་ཐུབ་མི་འདུག་ཨ། ས་ལམ་གྱི་རྟོགས་པའི་སྣ་ག་རེ་ཟིན་ཐུབ་མི་འདུག་འདི་ག་རེའི་དབང་གིས་ལན་པ་ཟེར་ན་རང་གཅེས་པ་གཅེས་འཛིན་འདིའི་གཞན་དབང་དུ་སོང་ནས་ད་ང་ཚོ་ས་ལམ་གྱི་རྟོགས་པ་སྣ་གཅིག་སྐྱེ་མ་ཐུབ་ད་འདི་རེད་འདུག་དེ་ཡིན་ཙང་ད་ག་རེ་ཟེར་ན་བྱང་ཆུབ་སེམས་དཔའི་ཉམས་ལེན་བྱས་པས་ན་གཞན་དོན་ད་ཡིན་རེད་པ་དམིགས་པ་གཞན་དོན་དམིགས་དེ་རེད་པ་ད་རང་དོན་ག་རེ་རེད་ཞར་ལ་འགྲུབ་རེད་སྒྲུབ་རྒྱུ་གཞན་དོན་སྒྲུབ་ཀྱང་རང་དོན་ཞར་ལ་འགྲུབ་ཟེར་དེ་རེད་འདུག་དེ་ཡིན་ཙང་འདི་སྐྱབས་མགོན་རིན་པོ་ཆེ་ག་དུས་ནས་གསུངས་འདུག་རང་གཅེས་འཛིན་ངོ་མ་དེ་སུ་རེད་གསུངས་འདུག་བྱང་ཆུབ་སེམས་དཔའ་འདུག་ཟེར་རེད་རང་གཅན་ཚའི་ངོ་མ།

ཀོ་ཅིག། དེ་ཟེར། ཡང་འདི་གོ་བ་རེད་པ། ང་རང་ཚོ་ད་ཐེག་པ་ཆེན་པོའི་ཆོས་ཐེག་པ་ཆེན་པོའི་དགེ་བའི་བཤེས་གཉེན་དང་འཕྲད་དེ་འདྲའི་གཞུང། སྤུས་དག་པོ་དེ་འདྲའི་ཉམས་ལེན་བཟང་པོ་དེ་འདྲའི་ཅིག་ཐོས་རྒྱུ་བྱུང་བསམ་རྒྱུ་བྱུང་ད་དེ་ཉམས་ལེན་མ་བྱས་ན་ད་ཕངས་པོ་རེད་མི་ཚེ་ག་ཚོད་ན་འཕྲོ་བརླག་རེད་ཟེར་འདི་ཡིན་ཟེར་རེད་བ། མཐུན་རྐྱེན་བཟང་པོ་དེ་འདྲའི་ཅིག་ཁྱེར་ནས་ཆུད་ཟོས་བཏང་ན་ག་རེ། ད་གོ་སྐབས་འདི་ཤོར་བྱུང་ཡང། དེ་ཡིན་ཙང་ད་ངེས་པར་དུ་བསམ་གཏང་དགོས་ཟེར་བ་འཇིག་རྟེན་སྡུག་བསྔལ་སེལ་བའང་འདི་ཉིད་ཡིན། ད་བྱང་ཆུབ་སེམས་ཕན་ཡོན་སྐབས་དེ་ལ་ནི་ད་དཔེ་ཁ་སང་སྔ་མ་ལེའུ་དང་པོའི་ནང་ལོགས་ནི་ད་འདི་ལས་ལྷག་པ་དེ་མེད་པ་ཞིག་གསུང་གི་འདུག་བ་རེད། སྡིག་པ་ཡང་ཁོས་ག་རེ་ཟེར་སྦྱང་གི་རེད་བསོད་ནམས་ཡང་ཁོས་འཐོབ་གི་རེད་ཨ་མིང་ཡང་ཁོས་འཐོབ་གི་རེད་གཏམ་སྙན་གྲགས་ཡང་ཁོས་ཡོང་གི་རེད་ཆ་ཚང་ཁོས་ཡོང་ཟེར་གི་འདུག་བ། དེ་ཡིན་ཙང་ད་འཇིག་རྟེན་སྡུག་བསྔལ་སེལ་བའང་འདི་ཉིད་ཡིན་འདི་ཉིད་དེ། ད་དེ་ལྟས་བདག་གིས་རྟག་ཏུ་འདི་ཉིད་བྱ་ད་ཚིག་འདི་ང་རང་བསམ་གཏང་དགོས་རེད་དེ་ལྟས་རྟག་ཏུ་བདག་གིས་འདི་ཉིད་བྱ། ངས་དུས་རྟག་ཏུ་བསམ་རྒྱུ་དང་དྲན་རྒྱུ། བྱང་ཆུབ་སེམས་སྒོམ་ལ་ཉིན་མེད་ནུབ་མེད་སང་སང་ཞིག་བློ་གཅིག་སྒོམ་དགོས་ཡོད་ཟེར་རེད། འགྲོ་ནའང་བྱང་ཆུབ་སེམས་སྡོད་ནའང་བྱང་ཆུབ་སེམས་ཨང་ག་རེ། ཨ་ནི་གཅིག་གཉིད་ཁུག་ནའང་བྱང་ཆུབ་སེམས་དེ་འདྲ་ཞིག་དགོས་ཀྱི་རེད་ཟེར་གི་འདུག་བ། དེ་ཡིན་ན་རྗེ་རིན་པོ་ཆེས་ལམ་རིམ་བསྡུས་དོན་ནང་གང་གསུངས་ཤག་ཟེར་ན། སེམས་བསྐྱེད་ཐེག་མཆོག་ལམ་གྱི་གཞུང་ཤིང་སྟེ་རླབས་ཆེན་སྤྱོད་པ་རྣམས་ཀྱི་གཞི་དང་རྟེན་ཚོགས་གཉིས་ཀུན་ལ་གསེར་འགྱུར་རྩི་ལྟ་བུ་རབ་འབྱམས་དགེ་ཚོགས། དེ་ལྟར་ཤེས་ནས་རྒྱལ་སྲས་དཔའ་བོ་རྣམས་རིན་ཆེན་སེམས་མཆོག་ཐུགས་དམ་མཐིལ་དུ་འཛིན་ཟེར་འདི་ད་བྱང་ཆུབ་སེམས་དེ་ཐུགས་དམ་གྱི་མཐིལ་འཛིན་པ་རེད་གསུངས། ཐུགས་དམ་གྱི་མཐིལ་ཟེར་ན་ག་རེ་རེད། ཉམས་ལེན་གྱི་སྙིང་པོ་ཉམས་ལེན་གྱི་སྤུངས་ས་དེ་འདིའི་སྒང་ལ་སྤུངས་པ་རེད་གསུངས། རིན་ཆེན་སེམས་མཆོག་ཐུགས་དམ་མཐིལ་དུ་དེ་ལྟར་ཤེས་ནས་རྒྱལ་སྲས་དཔའ་བོ་རྣམས་དེ་ལྟར་ཤེས་ནས། འོ་ལགས་རྒྱལ་སྲས་དཔའ་བོ་རྣམས་རིན་ཆེན་ཐུགས་དམ་མཐིལ་དུ་འཛིན་གསུངས་འདུག་བ། དེ་ཡིན་ཙང་ད་ཉམས་ལེན་གྱི་མཐིལ་དེ་འདིའི་སྒང་སྤུངས་དགོས་ཟེར་རེད། ད་ང་ཐེག་པ་ཆེན་པོའི་ཉམས་ལེན་བྱེད་མཁན་ཡིན་ཙང་འདི་གལ་ཆེ་དེ་རེད་ད། སྤྱིར་བཏང། སངས་རྒྱས་ཀྱི་ཆོས་ཀྱི་ཉམས་ལེན་བྱེད་པ་ལ་འདི་ལ་སྤུངས་ཟེར་གྱི་མ་རེད་ཐེག་པ་ཆེན་པོའི་ཉམས་ལེན་ཞིག་ཡིན་པ་ལ་དགོངས་སུ་འདིའི་སྒང་ལ་སྤུངས་དགོས་རེད། འོ་འདུག་ཟེར་རེད།

ད་འདི་ནས་མར་ག་ས་ན་ལེའུ། ག་ས་ན་འདིར་བ་སེམས་ཅན་མགུ་བར་བྱ་བ་ས་བཅད་གསུམ་བསོད་ནམས་ཀྱི་ཞིང་དུ་བསམས་ནས་མགུ་བར་བྱ་བ་གཅིག་བྱས། རྒྱལ་བ་དགྱེས་པ་ལ་བསམས་ནས་མགུ་བར་བྱ་བ་གཅིག་ད་སེམས་བསོད་ནམས་ཀྱི་ཞིང་ནི་རེད་དོ། རེད་བ། སྙིང་རྗེ་བསྒོམས་ནས་བསོད་ནམས་ཞེ་པོ་བསགས་རེད་ཟེར་དེ་སེམས་ཅན་གྱི་ཆེ་བ་རེད་དོ། བྱང་ཆུབ་སེམས་བསྒོམས་ནས་བསོད་ནམས་ཞེ་པོ་ཅིག་ཡོད་རེད་ཟེར་དེ་སུའི་ཆེ་བ་རེད་དོ། སེམས་ཅན་གྱི་ཆེ་བ་རེད་དོ། རེད་བ། དེ་སེམས་ཅན་མེད་ན་བྱང་ཆུབ་སེམས་སྒོམ་ཡག་ཡོད་མ་བསོད་ནམས་དེ་ཡོད་མ་རེད་ད། འདི་རེད། སངས་རྒྱས་གོ་འཕང་བསྒྲུབ་ཡ་དེ་ཡང་སེམས་ཅན་གྱི་ཆེ་བ་རེད་དོ་བ་ད། སངས་རྒྱས་གོ་འཕང་མེད་སེམས་ཅན་མེད་ན།

ཕན་གནོད་ཀྱི་འབྲས་བུ་ལ་བསམས་ནས་གུས་པར་བྱ་བ་འདི་ས་བཅད་གསུམ་པ་དེ་རེད་པ། དཔེར་ན་རྒྱལ་པོའི་མི་འགའ་ཞིག་སྐྱེ་བོ་མང་ལ་གནོད་བྱེད་ཀྱང་སྐྱེ་བོ་མིག་རྒྱང་རིང་པོ་དག་ནུས་ཀྱང་ཕྱིར་གནོད་མི་བྱེད་དེ་དཔེ་དེ་བྱེད། འདི་ལྟར་དེ་གཅིག་མ་ཡིན་གྱི། རྒྱལ་པོའི་མཐུ་སྟོབས་དེ་ཡི་དཔུང་དེ་བཞིན་གནོད་བྱེད་ཉམ་ཆུང་བ་འགའ་ཡང་ཁྱད་དུ་གསད་མི་བྱ་དེ་ཡང་དཔེ་ཡིན་ཚུལ་རེད། དཔེར་ན་རྒྱལ་པོའི་བུ་པའི་མི་འགའ་ཤས་ཟེར་ན་རྒྱལ་པོའི་འོག་གི་བློན་པོ་ལྟ་བུ་ཞིག་དང་ནང་བཞིན་རྒྱལ་པོའི་འོག་གི་ཐག་ཅིག་མི་ཅིག་རིགས་འགའ་ཞིག་ང་རང་ཚོ། ཅིག་མི་སེར་འབངས་དུ་གནོད་པར་བྱེད་པས་ན། གནོད་པ་བྱེད་པས་ན་ད་དེ་རྣམས་ན་སྐྱེ་བོ་མིག་རྒྱང་རིང་པོ་སོ་ཕུགས་རྒྱང་རིང་པོ་བསམ་བཏང་མཁན་གྱི་སྐྱེ་བོ་བྱེད་པས་ན་ཨོ་ད་དེ་ཡང་གབ་སྟེ་མ་ལོག་མི་འདོར་དེ་ལོག་བས་ན་རྒྱལ་པོར་ཐུག་འགྲོ་གི་རེད་རྒྱལ་པོར་ཐུག་ན་ང་རང་ཚོ་རྒྱལ་པོས་ག་རེ་བྱེད་གི་རེད། འོ་ལགས་སོ་འོ་ལགས་སོ་ང་ཆད་པ་གཅོད་གི་རེད་ཟེར་འཛེམ་ཟོན་བྱེད་ཀྱི་འདུག་བ་བས་ན་ད་ཅིག་པས་རྒྱལ་པོ་བྱས་རྒྱལ་པོ་འདི་འོག་ལ་ད་ང་ཚོ་རྒྱལ་པོ་ཁོ་རང་དངོས་སུ་གནོད་པ་མ་བྱས་ན་འདི་འོག་གི་མི་དེས་རྒྱལ་པོ་དང་འདྲིས་ཞིབ་ཆེ་བའི་མི་གཅིག་ང་རང་ཚོ་འབངས་ལ་ཞེ་པོ་ཐུབ་ཚོད་བཏང་བས་ན་ཨོ་ད་ཁོ་ལ་ཡར་གོ་ལོག་ཅིག་བྱེད་ཀྱི་འོ་མིག་རྒྱང་རིང་པོ་ཐུག་ཅིག་བྱེད་ཀྱི་ཡོད་མ་རེད་ཟེར་གྱི་རེད།

གལ་སྲིད་ང་ཚོ་རྒྱལ་པོའི་ཅིག་འདྲིས་ཞིབ་ཆེ་བའི་མི་དེ་ང་ཚོ་གནོད་པ་བྱས་པའི་དེ་ཕར་ལན་སློག་པས་ན། རྒྱལ་པོས་ང་ཚོ་ཆད་པ་བཅད་ད་ཆད་པ་བཅད་པའི་ཚེ་འདིའི་ཆད་པ་ཙམ་མ་གཏོགས་ཡོང་གི་མི་འདུག་བ། ད། བཅོམ་ལྡན་འདས་ཀྱི་དཔེ་ཅིག་ཐུགས་ཀྱིས་ཅིག་བདག་ཏུ་བཟུང་དེ་ངའི་སེམས་ཅན་ཅིག་ང་ཚོ་གནོད་པ་བྱེད་དེ་ཕར་གནོད་ལན་བྱས་པས་ན་ཚེ་འདིའི་གནོད་པ་ཕལ་པ་ཙམ་མ་ཡིན་པ་ཚེ་ཕྱི་མ་ངན་སོང་འགྲོ་བའི་ལས་བསགས་འདུག་བ། དེ་ལས་ཀར་གནོད་ཚབས་ཆེ་གི་འདུག་བ། གནོད་ཚབས་ཆུང་ཆུང་ཅིག་ལ་དེ་འཕྲོས་ཅིག་མིག་རྒྱང་རིང་པོ་དུ་བསམ་བཏང་ན་ཕར་གོ་ལོག་ཅིག་གནོད་ལན་མ་བྱེད་པ་དེ་བས་ན་གནོད་ཚབས་ཆེ་པོ་དེ་ལ་ད་མིག་རྒྱང་རིང་པོ་ཅིག་ཡིན་ན་ངེས་པར་དུ་ག་ས་གནོད་ལན་མ་བྱེད་པ་ཅིག་བསམ་བཏང་དགོས་བ་ཞིག་རེད་བ་དཔེ་དོན་གཉིས་སྦྱར་ཤེས་གི་འདུག་བ། ད་བཅོམ་ལྡན་འདས་དེ་རྒྱལ་པོ་ལྟ་བུ་ཞིག་བྱེད་ད་དེ་ལ་འདྲིས་ཞིབ་ཆེ་བའི་སེམས་ཅན་གནོད་པ་བྱེད་མཁན་དེ་སེམས་ཅན་ཁོ་རང་བྱེད་ད་སེམས་ཅན་ང་ཚོ་གནོད་པ་བྱེད་པས་ན་ང་ཚོ་ཕར་གནོད་ལན་བྱེད་པས་ན་སེམས་ཅན་གི་ཁབ་ཏུ་དེ་བྱེད་པས་ན་ད་རང་རྩ་བ་ག་བར་ཐུག་འགྲོ་ནས་བཅོམ་ལྡན་འདས་བཅོམ་ལྡན་ཐུགས་དགྱེས་གི་མ་རེད། ད་བཅོམ་ལྡན་འདས་ཐུགས་མི་དགྱེས་པའི་ལས་དེ་ང་ཚོ་ཚེ་ཕྱི་མ་ངན་སོང་སྐྱེ་བའི་ལས་ཆགས་གི་འདུག་བ། རྒྱལ་པོས་ང་ཚོ་ཆད་པ་བཅད་དེ་ཚེ་འདི་ང་ཚོ་མཐའ་དོན་སྲོག་ཁྲིམས་བཅད་ཙམ་མ་གཏོགས་ཡོང་མ་རེད་བ། ད་འདི་གཉིས་དོན་འཁྲུལ་གཅིག་ཡོད་ན་ང་ཚོ་ད་ཅིག་གི་སེམས་ཅན་གྱི་གནོད་པ་ཅན་ཡོད་དུས་གང་ལ་བཅོམ་ལྡན་འདས་ཐུགས་མི་དགྱེས་པའི་ལས་བསགས་རེད་ཟེར་དེ་ལ་འཛེམ་ཟོན་མ་བྱས་ན་ད་ག་པར་ཡོང་ངེས་པར་དུ་ག་རེ་ཟེར་ན་ཡར་གོ་ལོག་དེ་བྱེད་རྒྱུ་ཡོད་མ་རེད་གསུངས་ཏེ་དེ་བཞིན་གནོད་བྱེད་ཉམ་ཆུང་བ་འགའ་ཡང་ཁྱད་དུ་གསད་མི་བྱ། ད་ག་རེ་ཟེར་ན་ཁོ་ལ་དེ་བྱས་པས་ཁོ་ལ་རྒྱབ་རྩ་མང་པོ་ཡོད་རེད་སྐད་ཅིག་དེ་རེད་བ། གལ་སྲིད་ཁོ་ལ་ཡང་དེ་བྱས་པས་ཁོ་ལ་ག་རེ་ཡོད་རྒྱབ་རྩ་ག་རེ་ཡོད་རེད། ཨ། ཁོ་ལ་རྒྱབ་རྩ་ཞེ་པོ་ཅིག་ཡོད་རེད་ཅི་ཡོད་མ་ལོག་རེད་པ། ཨ་འདི་སྐད་ཆ་དེ་རེད། ཨོ། ད་འོ་ནས་ང་རང་ཚོ་ད་ལྟ་ཅིག་སེམས་ཅན་གྱི་ཚུལ་གནོད་པ་བྱས་བཏུལ་བ་ལ་ཐག་པའི་གློག་བརྙན་རེད་འདུག་བ། ཡིན་ནའི་ཁོ་ལ་འདི་ལས་རྒྱབ་རྩ་ཆེ་བ་རེད་ཁོ་ལ་རྒྱབ་རྩ་གཅིག་གསུངས་འདུག་བ། བཅོམ་ལྡན་འདས་ཡོང་གི་འདུག་བ། ཅིག་ག་རེ་ཟེར་ན་ཁོ་ལ་གནོད་པ་བྱས་པའི་ལས་ཀྱི་རྣམ་སྨིན་ཚེ་ཕྱི་མ་ངན་སོང་འགྲོ་བའི་ལས་ཡོང་གི་འདུག་བ། འདི་ཡང་ཁོའི་རྒྱབ་རྩ་རེད། གལ་སྲིད་ཁོ་ལ་གནོད་པ་བྱས་ན། གནོད་པ་འདི་འོང་ང་སོ་སོ་ལས་ངན་པ་དེ་བསགས་སོང་ལས་ངན་པ་དེས་སོ་སོ་ག་པར་འཁྲིད་ཀྱི་རེད་ངན་སོང་རེད་དེ་ཡང་ཁོའི་རྒྱབ་རྩ་ཆགས་ཀྱི་འདུག་རྒྱབ་རྩ་ཧ་ལས་པའི་ཤུགས་ཆེ་བ་འདི་སྣང་བ་ལྟ་དགོས་མི་འདུག་ག་འདི་བསམ་དགོས་རེད། འདི་ལྟར་དམྱལ་བའི་སྲུང་མ་དང་ཐུགས་རྗེ་ཆེ་རྣམས་དེ་ཡི་དཔུང། དམྱལ་བའི་སྲུང་མ་དང་ཐུགས་རྗེ་ཆེན་པོ་དེ་སུའི་དཔུང་རེད་སེམས་ཅན་གྱི་རྒྱབ་རྟེན་རེད་དམག་དཔུང་རེད། རེད་བ་ད་འགྲོ་སྲིད་མི་འདུག་ང་ཚོ། ཡང་སེམས་ཅན་གནོད་པ་བྱས་ན་རྒྱལ་བ་ཐུགས་མི་དགྱེས་པ་ཅིག་འདུག། ཡང་སེམས་ཅན་གནོད་པ་བྱས་ན་དམྱལ་བའི་བ་ག་ས་ན་ག་ས་ན་དཔུང་ཚོགས་དུ་ང་ཚོ་ཁྲིད་འགྲོ་གི་འདུག་བ། ང་ཚོ་སེམས་ཅན་གནོད་པ་བྱས་ལས་བསགས་ན་ཚེ་ཕྱི་མ་ངན་སོང་སྐྱེ་དགོས་རེད་བ། ངན་སོང་སྐྱེ་དུས་ང་ངན་སོང་ནང་ལ་ག་རེ་རེད་ངན་སོང་གི་ད་ག་རེ་རེད་གཤིན་རྗེ་ཨ་ཨ་ཨོ་བྱེད་ཟེར་ཡག་དེ་འདྲའི་ད་དཔེ་ཅིག་མང་པོ་བཤད་གི་འདུག་བ་དེ་འདྲ་དངོས་སུ་ཡོད་ན་མེད་ན་གང་ལྟར་ཡང་ལས་ཀྱི་འཁྲུལ་སྣང་ཨང་དགོས་དེ་འདྲའི་ཅིག་སྐྱེ་དགོས་ཡོད་ས་རེད་བ། འདི་བྱས་ཙང་ཁོའི་རྒྱབ་རྩ་སེམས་ཅན་རྒྱབ་རྩ་རེད་འདུག་བ། རྒྱབ་རྩ་ཧ་ལས་པའི་སྟོབས་ཆེ་བ་རེད་འདུག་བ། ད་ལྟ་པའི་རྒྱལ་པོའི་པའི་ཕག་ཉལ་སེར་གྱི་མི་ཟེར་ང་ཚོ་གནོད་པ་བྱས་ན། རྒྱབ་རྩ་ཆུང་མ་གཏོགས་མི་འདུག་རྒྱལ་པོ་དེ་མ་གཏོགས་གཞན་དག་མི་འདུག་བ། དེ་ཡང་ཚེ་འདི་ལ་ང་ཚོ་ཆད་པ་གཅོད་ཡ་གཅིག་མ་གཏོགས་གཞན་གཅིག་གང་ཅི་ཡང་ཡོང་མ་རེད་བ། ཁོས་ང་ཚོ་ངན་སོང་ལ་གཡུག་གི་མ་རེད་བ། ཨ་བཅོམ་ལྡན་འདས་མི་དགྱེས་པར་ཆགས་ཀྱི་མི་འདུག་བ། ད་ང་ཚོ་སེམས་ཅན་ལ་ཕར་ཅིག་གིས་གནོད་པ་བྱེད་པའི་གནོད་ལན་བྱས་པ་ན། ཐུགས་རྒྱལ་བ་ཐུགས་མི་དགྱེས་པ་གཅིག། གཉིས་ག་རེ་བྱེད་ཀྱི་འདུག། ངན་སོང་ལ་འགྲོ་བ་དང་གཉིས་གང་ལྟར་ཡང་ཁོ་ལ་རྒྱབ་རྩ་ཆེ་བ་རེད་འདུག། དེ་ཡིན་ཙང་དེ་ཀའི་འོག་ལ་འདི་ལྟར་དམྱལ་བའི་སྲུང་མ་ཐུགས་རྗེ་ཆེ་རྣམས་དེ་ཡི་དཔུང། དེ་ལྟས་དམངས་ཀྱིས་རྒྱལ་གཏུམ་བཞིན་སེམས་ཅན་རྣམས་ནི་མགུ་བར་བྱ། དེ་ལྟ་བས་དམངས་ཀྱིས་རྒྱལ་གཏུམ་བཞིན། འོ་ལགས་སོ། ད་དེ་འདྲ་བའི་ག་ས་ན། འོ་ལགས་སོ། སེམས་ཅན་འདི་དག་ལ། འོ་ལགས་སོ། རྒྱ་མཚོ། དེ་འདྲ་པོ་ཡོད་རེད་རྒྱལ་བ་སངས་རྒྱས་བཅོམ་ལྡན་འདས་དང་དེ་འདྲའི་ད་གཏུམ་ཟེར་དུས་གཏུམ་དྲག་ཆེ་བའི་སྐད་ཆ་རེད་བ།

ད་གཟོད་ང་ཚོ་ཅིག་གནོད་པ་བྱས་ཏེ་ཆུང་ཆུང་རེད། སེམས་ཅན་མི་མགུ་བྱས་པ་ཡིས་མྱོང་བར་འགྱུར་བ་གང་ཡིན་པ་དམྱལ་བའི་གནོད་པ་དེས་བྱེད་དམ། སེམས་ཅན་མི་མགུ་བར་བྱེད་པའི་ལས་དེ་བཅོམ་ལྡན་འདས་ཐུགས་མི་དགྱེས་པའི་ལས་ཅིག་དང་ཚེ་ཕྱི་མ་ངན་སོང་འགྲོ་བ་དེ་འདྲའི་གནོད་པ་ཆེན་པོ་མྱོང་གི་འདུག་བ་ད་འདི་ལ་དེ་འདྲ་བྱེད་ཀྱིན་པས་དེ་འདྲ་བྱེད་ཀྱིན་པས་ཞེ་ན། འདི་རེད། མྱོང་བར་འགྱུར་བ་གང་ཡིན་པ་དམྱལ་བའི་གནོད་པ་དེས་བྱེད་ཀྱིན་པས། བྱེད་དམ། དམྱལ་བའི་གནོད་པ་དེས་བྱེད་དམ་ཡང་འདི་བྱེད་ད་དཔེ་དང་དོན་གཉིས་ནས་ག་རེ་ནུས་པ་ཆེ་འདུག། དོན་ལྡབ་འགྱུར་གསུམ་འགྱུར་ནུས་པ་ཆེ་འདུག། འོག་ཏུ་ཟེར། ད་དེ་ནས་མར་ག་ས་ན་ཕན་གཉིས་ཀ་སྟོན་འདུག་ཕན་པར་བྱས་ན་དེ་འདྲའི་ཡོད་རེད། གནོད་པར་བྱས་ན་དེ་འདྲའི་ཡོད་རེད། ད་དེ་ཡན་ཆད་ག་ས་ན་གནོད་པ་དེ་རེད། སེམས་ཅན་ལ་གནོད་པར་བྱས་ན་ཨན་ག་ས་ན་ཁོ་ལ་དཔེ་ཅིག་རྒྱབ་རྩ་དེ་འདྲའི་ཡོད་རེད། མ་འོངས་པར་སོ་སོར་ཅིག་ཉེས་དམིགས་དེ་འདྲའི་ཡོད་སྐད་ཆ་རེད་ད་དེ་ནས་ཕན་ཡོན་དེ་རེད་ཤག། རྒྱལ་པོ་ལྟ་ཞིག་མགུ་ན་ཡང་སེམས་ཅན་མགུ་བར་བྱས་པ་ཡིས། ད་རྒྱལ་པོ་ལྟ་བུ་ཅིག་མགུ་བར་བྱས་པ་ན་སེམས་ཅན་མགུ་བར་བྱས་པ་ཡིས། ཐོབ་པར་འགྱུར་བ་གང་ཡིན་པ་སངས་རྒྱས་ཉིད་སྦྱིན་མི་སྲིད་དོ། ད་འདི། འདི་རྒྱལ་པོ། དཔེར་ན་སེམས། རྒྱལ་པོ་འདི་རྒྱལ་པོ་སངས་རྒྱས་རང་གོ་དགོས་ཟེར། དཔེར་ན་སངས་རྒྱས་ལྟ་བུ་མགུ་བར། མགུ་ན་ཡང་སེམས་ཅན་མགུ་བར་བྱས་པ་ཡིས། ཐོབ་པར་འགྱུར་བ་གང་ཡིན་པ་སངས་རྒྱས་ཉིད། གོ་བ་ད་འདི་རེད་བཞག། ད་འདི་རྒྱལ་པོ་རང་བྱས། དཔེར་ན། ད་འདི་འདི་ཡན་ཆད་ག་རེ་ཟེར་ན། འདི་རེད་འདུག་ག། གནོད་པར་བྱེད་པས་ན། ཅིག། གནོད་ཚབས་ཆེ་ཆུང་སྐད་ཆ་རེད། ད་འདི་ནས་མར། ཕན་པར་བྱེད་པས་ན་ཕན་ཚབས་ཆེ་ཆུང་རེད། དཔེར་ན་རྒྱལ་པོ་ལྟ་བུ་ཞིག་མགུ་བར་བྱེད་པས་ནི། ད་ང་ཚོ་ད་ནི་རྒྱལ་པོ་ད་མི་ཡོད་རྒྱལ་པོ་དེ་དང་ས་བྱོན་བཅུ་གནས་དེ་མ་དང་ད་མི་ཡོད་རྒྱལ་པོ་དང་མགུ་བར་བྱེད་པས་ནི་ག་ཚོད་མགུ་བར་བྱེད་པས་ནི་སེམས་ཅན་མགུ་བར་བྱེད་པ་ཐོབ་པར་འགྱུར་མ་འོངས་པའི་སངས་རྒྱས་ནམ་ཡང་འགྲུབ་ཐུབ་མ་རེད་བ། དཔེར་ན་ང་ཚོ་འབངས་མི་སེར་གྱིས་རྒྱལ་པོ་དེར་ཞེ་པོ་བརྩི་འཇོག་བྱས་བསྡད་པས་ནི་སེམས་ཅན་མགུ་བར་མ་བྱེད་དེ་བརྩི་འཇོག་བསྡད་ན་མ་འོངས་པ་ང་རང་ཚོ་མ་འོངས་པའི་སངས་རྒྱས་འགྲུབ་ཐུབ་མ་རེད་བ། མ་འོངས་པའི་སངས་རྒྱས་དེ་ག་པ་དེར་འགྲུབ་ཀྱི་རེད་སེམས་ཅན་མགུ་བར་བྱེད་པས་འགྲུབ་ཀྱི་རེད་བ། འདི་རེད་བཞག། ཇི་ལྟར་རྒྱལ་པོ་ལྟ་ཞིག་མགུ་ན་ཡང་སེམས་ཅན་མགུ་བར་བྱས་པ་ཡིས་ཐོབ་པར་འགྱུར་བ་གང་ཡིན་པ་སངས་རྒྱས་ཉིད་ཐོབ་པ་སྲིད་མ་རེད་སྦྱིན་མི་སྲིད་དོ། སེམས་ཅན་མགུ་བ་ལས་བྱུང་བ་ཡང་མ་འོངས་སངས་རྒྱས་འགྲུབ་ལྟ་ཞོག་སེམས་ཅན་མགུ་བར་བྱེད་པ་ན་མ་འོངས་པ་ང་རང་ཐོབ་བྱའི་སངས་རྒྱས་ཀྱི་འབྲས་བུ་འགྲུབ་པ་ལྟ་ཅི་སྨོས་ངེས་པར་ཐོབ་ཀྱི་རེད་ད་འདི་གསུང་གི་འདུག་ག་ད་འདི་ག་རེ་ཟེར་ན་འོ་ལགས་སོ། གང་གིས་གནོད་པའི་ཆ་ནས་གནོད་པ། བདུན་ཅུ་ཡོད། ད་ཕན་ཡོན་ཆ་ནས་ཡང་སྟོན་རྒྱུ་ཡོད་རེད། རེད་པ། གང་གི་ག་རེ་ཟེར་ན། དཔེ་དང་དོན་གཉིས་ལ་གནོད་པའི་ཆ་ནས་མི་འདྲ་བ་སྟོན་རྒྱུ་ཡོད་རེད་གནོད་ཚབས་ཆེ་ཆུང་ད་ག་ཕན་ཡོན་ཆ་ནས་ཕན་ཡང་ཕན་ཡོན་ག་རེ་ཟེར་ན། དཔེ་དང་དོན་གཉིས་ལ་ཕན་ཡོན་ཅིག་སྟོན་རྒྱུ་ཡོད་རེད་གསུང་དགོས་ཟེར་རེད་ད་གང་ལྟར་ཡང་སེམས་ཅན་མགུ་བ་ག་ས་སེམས་ཅན་མགུ་ལས་བྱུང་བ་ཡི་མ་འོངས་སངས་རྒྱས་འགྲུབ་ལྟ་ཞོག་ད་སེམས་ཅན་མགུ་བ་བྱས་ནི་མ་འོངས་པ་སངས་རྒྱས་འགྲུབ་ཡག་ལྟ་སྨོས་ཅི་ངེས་པར་ཐོབ་ཀྱི་ཐག་ཆོད་ཟེར་བ་འདི་རེད། བསྐལ་ཆེན་གྲངས་མེད་གསུམ་ཚོགས་བསགས་ཏེ་སེམས་ཅན་དེར་བསགས་པ་དུ་བ་མ་གཏོགས་པའི་སེམས་ཅན་མེད་ན་བསྐལ་ཆེན་གྲངས་མེད་གསུམ་བསགས་ས་མི་འདུག་བ་བཅོམ་ལྡན་འདས་སྐྱེས་རབས་ནང་ལ་ཚོགས་བསགས་ཡག་མང་ཆེ་བ་རབ་སྟེ་སྐུ་ལུས་ཀྱི་སྦྱིན་པ་བཏང་ཡག་དང་ད་ག་ནང་བཞིན་ག་རེ་ཟེར་ན་འོ་ལགས་སོ་འོ་དོ་བཏང་ཡག་རྐྱང་རྐྱང་རེད་འདུག་བ། ད་ནི་ང་ཚོ་འདོན་གྱི་ཡོད་པ་དང་འོ་ལགས་སོ་བསྟན་འབར་མའི་ནང་ག་རེ་ཟེར་ན། སེམས་ཅན་དོན་དུ་སངས་རྒྱས་སེམས་ཅན་དོན་དུ་བདག་གིས་ཀྱི་དཀའ་བ་གང་ཞིག་སྤྱད་པ་ཡིས། བདག་གི་བསྟན་པ་བསྟན་པ་ཡུན་རིང་འབར་གྱུར་ཅིག་བུ་དང་བུ་མོ་ཆུང་མ་དང་ནོར་དང་གླང་ཆེན་ཤིང་རྟ་རིན་ཆེན་ཆུབ་ཕྱིར་བཏང་བས་བསྟན་པ་ཡུན་རིང་འབར་གྱུར་འདི་དག་ཐམས་ཅད་གང་ཟག་སེམས་ཅན་ལ་བརྟེན་བཏང་དགོས་འདུག་པ་དང། རེད་པ། བུ་དང་བུ་མོ་ཆུང་མ་དང་ནོར་དང་གླང་ཆེན་ཤིང་རྟ་རིན་ཆེན་བྱང་ཆུབ་ཕྱིར་བཏང་བས་བསྟན་པ་ཡུན་རིང་འབར་གྱུར་ཅིག་ཟེར་ད་འདི་ནི་ང་ཕལ་ཡང་ཡག་པོ་ཡོད་པ་བསྟན་འབར་མའི་ཚིག་ཅིག་འདུག་ག་གང་ལྟར་ཡང་ད་སེམས་ཅན་མ་བརྟེན་ན་སངས་རྒྱས་གོ་འཕང་ནམ་ཡང་བགྲོད་ཡོད་མ་རེད་སངས་རྒྱས་གོ་འཕང་བསྐྲུན་ཡག་གི་གཞི་རྟེན་དེ་སེམས་ཅན་རེད་འདུག་ག་རེད་པ་དེ་ཡིན་ཙང་ག་རེ། མ་འོངས་སངས་རྒྱས་འགྲུབ་ལྟ་ཞོག་ངེས་པར་འགྲུབ་ཀྱི་རེད་ད་ག་ནང་བཞིན་ད་མ་འོངས་པའི་ང་རང་ཚོ་འབྲས་སྐྱབས་ཀྱི་སངས་རྒྱས་གོ་འཕང་འདི་སེམས་ཅན་མགུ་བར་བྱས་པས་ཐོབ་པ་ཙམ་དུ་མ་ཟད་གནས་སྐབས་ཚེ་འདི་ལ་ཡང་སེམས་ཅན་མགུ་བར་བྱེད་པས་ན་ཕུན་སུམ་ཚོགས་པའི་ཆ་དེ་འདྲ་ཡོད་རེད། ཚེ་འདི་ཉིད་ལ་ཡང་དཔལ་ཆེན་དང་ད་ང་ཚོ་མི་དཔལ་གཅིག་དཔལ་ཕུན་སུམ་ཚོགས་པ་ཟེར་གྱི་འདུག་ག་མི་གཟི་བརྗིད་ཕུན་སུམ་ཚོགས་པ་དེ་འདྲ་ཡོང་གི་རེད་ད་ག་ནང་བཞིན་སྙན་གྲགས་ཕུན་སུམ་ཚོགས་པ་ཡོང་གི་རེད། དཔལ་ཕུན་སུམ་ཚོགས་གཟི་བརྗིད་ཕུན་སུམ་ཚོགས་པ་རེད་དོ། ད་ང་ཚོ་མི་ཁ་ཅིག་ཡོང་གི་འདུག་བ་མོད་བྱང་ཆུབ་སེམས་དཔའ་ཉམས་ལེན་དང་ཐུགས་རྒྱུད་ལ་ཡོད་པའི་རྣམ་པ་ཚོ་ལོག་ལ་བར་བྱེད་ཡོད་འདུག་བ་ལང་པའི་ཞལ་མཐང་རྒྱལ་པོ་དཔལ་མི་གཅིག་གཟི་བརྗིད་ཆེ། ཨོ་དེ་ཡིན་ཙང་ག་སང་དཔལ་ཆེན་པོ་ད་ག་ནང་བཞིན་གྲགས་པ་མཚན་སྙན་ཞེ་དྲག་རྒྱས་འགྲོ་གི་འདུག་བ། མཚན་སྙན་རྒྱས་འགྲོ་ཡག་གི་འདུག་སོ་བྱང་ཆུབ་དཔལ་ལྡན་ང་ཚོ་ཞལ་ཟས་མ་ཟོས་སྐྱབས་མགོན་རིན་པོ་ཆེ་གྲོགས་མཛད་འཕྲིན་རྒྱས་དེ་སོང་བོད་ཀྱི་དཔེ་ཅིག་གི་ལུང་པོ་ཆུང་ཆུང་ཅིག་གི་རྒྱལ་ཁབ་ཅིག་གི་རྒྱལ་པོ་ཡིན་པ་དེ་ཙམ་གྱི་མཚན་སྙན་རྒྱས་པོ་ཡོད་མ་རེད་བ། དེ་ལས་རྒྱལ་ཁབ་ཆེ་བ་ག་ཚད་ག་ཚད་དཔོན་པོ་ཡོད་རེད། གཙོ་བོ་ག་ཟེར་ན་ཐུགས་རྒྱུད་ཀྱི་བྱང་ཆུབ་སེམས་དཔའ་དེ་འདྲའི་ཉམས་ལེན་གྱི་སྟོབས་ཀྱིས་ཐུགས་མཛད་འཕྲིན་རྒྱས་དེ་རེད་བ། འཛམ་གླིང་ཞི་བདེའི་ཞིང་གི་ནང་ལ་མི་འདྲ་བ་འདྲ་འདྲའི་ནང་ལ་མི་འདྲ་བ་ཆགས་འདུག་སོ་ཨོ་ཨོ་ད་བོད་རྒྱལ་ཁབ་ཆེ་བ་ཞེ་པོ་ཅིག་རེད་སྟོབས་ཆུང་ཞེ་པོ་རེད་ཁོའི་རྒྱལ་པོ་རེད་རྩིས་བུ་རེད་སྐད་ཅིག་གོ་རྒྱུ་མ་རེད་བ། ད་ཨ་རིའི་སྲིད་འཛིན་ཟེར་སྐད་གྲགས་ཞེ་པོ་ཅིག་ཡོད་དེ་ཁོས་ལོ་ལྔ་དྲུག་ཅིག་ནང་རྫོགས་འགྲོ་གི་འདུག་བ། ཁོ་རང་ལོ་ལོ་བདུན་ཙམ་ཕྱིན་ན་རྫོགས་ཚར་རེད་ཡོད་མ་རེད་ད་ད་ནི་ཅིག་གི་ཁྲོམ་ད་རྫོགས་ཚར་རེད་ཡོད་མ་རེད་བ། དེ་རྫོགས་འགྲོ་གི་རེད་ད་རྒྱལ་བ་རིན་པོ་ཆེའི་མཚན་སྙན་དེ་བོད་ཀྱི་རྒྱལ་པོ་གནང་ནི་རེད་སྲིད་དོན་གནང་རེད་མ་གནང་རེད་མཚན་སྙན་དེ་ཉམས་ཀྱི་མི་འདུག་བ།

ད་ཅིས་མ་མཐོང་ནས་ང་རང་ཚོ་ཡིན་གཅིག་མིན་གཅིག་གོམས་འདྲིས་ཅིག་དགོས་ཟེར་གྲགས་དང་སྐྱིད་འགྱུར་ཅིས་མ་མཐོང་ངེས་པར་ཐོབ་གོ་རེད་ཐག་བཅད་བཞག་འདུག་བ། ད་ག་ནང་བཞིན། འཁོར་བ་ལ་བསྡད་པའི་ཚེ་ཡང་ས་འཁོར་ཚེ་བཟོད་པས་མཛེས་སོགས་དང་འཁོར་བ་སངས་རྒྱས་གོ་འཕང་མ་ཐོབ་པས་ནས་འཁོར་བ་ལ་བསྡད་པའི་ཚེ་ན་ཡང་ང་རང་ཚོ་ག་ཟེར་ན་བཟོད་པའི་ཉམས་ལེན་གོམས་པ་ལ་བརྟེན་ནས་ང་རང་ཚོ་གཟུགས་མཛེས་པ་ཡོང་གི་རེད་དེ་རེད་བ། བཟོད་པའི་ཉམས་ལེན་བྱེད་པ་བརྟེན་ནས་གཟུགས་ག་རེ་ཡོང་གི་རེད་གཟུགས་མཛེས་པ་ཡོང་གི་འདུག་བ། ག་ཟེར་ན་བཟོད་པས་མདངས་ལྡན། བརྩོན་འགྲུས་བརྗིད་ཟེར་མ་རེད། རེད་བ། སྦྱིན་པས་ལོངས་སྤྱོད་ཁྲིམས་ཀྱིས་བདེ་བཟོད་པས་མདངས་ལྡན་བརྩོན་འགྲུས་བརྗིད།

ཕྱིན་ཚར་རེད་ཕྱིན་འགྲོ་གི་རེད། དེ་བས་སྐྱོ་ངལ་ཀུན་སེལ་བའི་བྱང་ཆུབ་སེམས་ཀྱི་རྟ་ཞོན་ནས་བདེ་ནས་བདེ་བར་འགྲོ་བ་ལ་སེམས་ཤེས་སུ་ཞིག་སྒྱིད་ལུག་འགྱུར། བདེ་ནས་བདེ་བ་ཟེར་ན་ལམ་བདེ་བ་ནས་འབྲས་བུ་བདེ་བར་འགྲོ་བ་ལའང་བདེ་འབྲས་བུ་ག་ཟེར་ན་འོ་ལགས་སོ་ཉམས་ལེན་དེ་འདྲ་ཅིག་མ་བྱས་པ་དེ་སེམས་དང་ལྡན་པ་སུ་ཞིག་གིས་ད་སྒྱིད་ལུག་འགྱུར་གི་རེད་ཅེ་ན་ག་རེ་རེད། དེ་བས་སྐྱོ་ངལ་ཀུན་སེལ་བའི་སྐྱོ་བ་དང་ངལ་བ་ཀུན་སེལ་བྱེད་ཀྱི་རྟ་ཕོའི་ངང་ཚུལ་ཅིག་རྟ་ཕོ་ལྟ་བུ་ཞིག་རེད་བྱང་ཆུབ་སེམས་འདི་ད་དེ་འདྲའི་སྐྱོ་བ་དང་ངལ་བ་ཀུན་སེལ་བའི་རྟ་ཕོ་འདི་ལམ་བདེ་བ་ནས་བདེ་བར་འགྲོ་ཡག་ཅིག་རེད་ད་དེ་འདྲའི་ལམ་བདེ་བ་ནས་བདེ་བར་འགྲོ་ཡག་སྐྱོ་བ་དང་ངལ་བ་ཀུན་སེལ་གྱི་བྱང་ཆུབ་སེམས་རྟ་འདི་མ་ཞོན་སུས་བསྡད་ཀྱི་རེད། ཞོན་དགོས་རེད་བ་ཟེ་གོ་ད་ད་ང་ཚོ་བྱང་ཆུབ་སེམས་རྟ་ཞོན་དགོས་རྟ་ཁོ་རང་ག་པར་ཡོད་མེད་ཧ་གོ་གི་མེད་ད་ད་རྟ་འདི་ཨ་ཧ་ཧ་ཧ་ཧ་ཧ་ད་དེ་བས་སྐྱོ་ངལ་ཀུན་སེལ་བའི་བྱང་ཆུབ་སེམས་ཀྱི་རྟ་ཞོན་ནས་བདེ་ནས་བདེ་བར་འགྲོ་བ་ལ

ཐེག་ཆེན་བྱང་ཆུབ་འཇུག་འདོད་པས། ཉི་ཟླ་ག་ཟེར་ན་ཐེག་ཆེན་བྱང་ཆུབ་འཇུག་འདོད་པས་འོ་ལགས་སོ། འོ་འདི་ཚིག་འོག་མ་འདི་རེད་ཐེག་ཆེན་ཆོས་སྒོར་གཅིག་འོ་རེད་ཐེག་ཆེན་བྱང་ཆུབ་འཇུག་འདོད་པས་མུན་སེལ་གདུང་བ་ཞི་བྱེད་པའོ། ཐེག་ཆེན་བྱང་ཆུབ་འཇུག་འདོད་པས་མུན་སེལ་གདུང་བ་ཞི་བྱེད་པའི་ཉི་ཟླ་ལྟ་བུའི་བྱང་ཆུབ་སེམས་བསྐལ་པར་འབད་པས་བསྐྱེད་ཀྱང་བླ། ཉི་མ་དང་ཟླ་བ་ལྟ་བུའི་བྱང་ཆུབ་སེམས་འདི་བསྐལ་པའི་བར་དུ་བསྒོམ་དགོས་བྱུང་ན། བསྐྱེད་དགོས་བྱུང་ན་བསྐྱེད་དགོས་བསམ་བསམ་དེ་འདྲའི་སེམས་ཤུགས་མ་ཆག་པར་བསྒོམ་དགོས་རེད། འོ་དེ་གསུང་གི་འདུག་བྱས་ཙང་ད། འདུག་ཚུལ་ད་ཚིག་བབས་ཚེ་ཅི་གང་བག་འདུག་འཁོར་ཚེ་མཛེས་སོགས་ཟས་འོས་སོ་ད་ག་ནང་བཞིན་ནད་མེད་པ་ང་ཚོ་ནད་ན་ཚ་ནམ་ཉུལ་ནད་ན་ཚ་འདུག་བྱ་དེ་འདྲ་ཡོད་དེ་མིན་ན་བྱང་ཆུབ་སེམས་དེ་གོམས་ན་ཁོ་རང་བཞིན་དྲག་འགྲོ་དགོས་ཟེར་རེད་བསོད་ནམས་ཀྱི་སྟོབས་ཀྱིས། བྱང་ཆུབ་སེམས་གོམས་ན་བསོད་ནམས་ཞེ་པོ་རྒྱས་འགྲོ་དགོས་བསོད་ནམས་རྒྱས་དུས་ང་ནད་ན་ཚ་དུག་རང་བཞིན་ཁོ་ཉུང་དུ་འགྲོ་དགོས་ཟེར་རེད་ཨེམ་ཆི་སི་ཞི་ར་མ་དེ་ནི་ཁོ་རང་ཁོ་རང་གི་སྟོབས་ཀྱིས་དེ་བས་བསོད་ནམས་ལྡན་པས་ན་ག་རེ་རེད།

དང། ལྷག་པར་དུ་ད་ཅིག་འོ་ལགས་སོ་བྱང་ཆུབ་སེམས་ཉམས་ལེན་ཡོད་པའི་སྟེང་སྟོང་ཉིད་ཀྱི་ལྟ་བ་སྒོམ་ཞིང་གནས་ན་མཁས་པ་ཡིན་ནི་སེམས་བདེ་བ། ད་གཞན་དོན་དུ་འཁོར་བར་གནས་པ་ཡིན་ན་སྙིང་རྗེ། སྙིང་རྗེ་གཞན་དབང་དུ་སོང་བ་དེ་གཞན་དོན་འཁོར་བར་གནས་པའི་སྙིང་རྗེ་ཅན་གྱིས་ཅི་ལྟར་སྐྱོ་འཁོར་བ་ལ་སྐྱོ་ཤས་རྒྱུན་ནས་ཡོད་ས་མ་རེད། རང་དོན་དུ་སྐྱོ་ཤས་མེད་པའི་སྐད་ཆ་མ་རེད་ད། གཞན་དོན་དུ། དེ་བྱང་ཆུབ་ལམ་རིམ་ནང་དོགས་པ་བཀོད་བཞག་རེད། བྱང་ཆུབ་སེམས་དཔའ་ཅིག་སྐྱོ་ཤས་མེད་ཟེར་ན་བྱང་ཆུབ་སེམས་དཔའ་འོ་ལགས་སོ་ངེས་འབྱུང་བསམ་པ་སྐྱེ་གི་མ་རེད་པས་སྐྱེས་བུ་འབྲིང་སྐབས་སུ་ངེས་འབྱུང་བསམ་པའི་སྐྱོ་ཤས་སྒོམ་དགོས་ཟེར་དེ་ཁབ་ཆུ་ཁག་ཁག་རེད། གཞན་དོན་དུ་སྙིང་རྗེའི་དབང་གིས་གཞན་དོན་དུ་འཁོར་བ་ལ་ཇི་ཙམ་གནས་པ་ན་སྐྱོ་བ་སྐད་ཅིག་ཙམ་སྐྱེ་གི་མ་རེད། རང་དོན་དུ་འཁོར་བ་ལ་མེ་འབར་བའི་འོབས་སུ་མཐོང་གི་རེད་སོང་རེད་དེ་གཉིས་ཀ་ཟེར་ན་སྐྱོ་མོ་མཛེས་པའི་ལམ་ལུགས་ཆེན་མོ་དེ་རེད་པ། སྙིང་རྗེ་ཇི་ལྟར་ཅི་ལྟར་སྐྱོ་ཟེར་ཁ་ཅིག་རྩོད་པ་དགོས་རེད་དེ་ཡིན་ཙང། སེམས་ཅན་གཞན་གྱི་དོན་དུ་ཨ་འཁོར་བ་ལ་ག་ཚད་གནས་པས་ནི་སྐྱོ་གི་མ་རེད་མ་སྐྱོ་བས་ག་རེ་འོང་གི་སྙིང་རྗེ་འོང་གི། བརྩེ་བ་འོང་གི། དེ་རེད་འདུག་བ། དཔེར་ང་ཚོ་ཕ་མ་ལྟ་བུ་ཞིག་ན། སོ་སོའི་བུ་ཕྲུག་དེའི་དོན་དུ་དཀའ་ལས་ག་ཚད་རྒྱག་དགོས་བྱུང་ནས།

ད་ནས་ན་ཚ་མ་དགོས་ན་བྱང་ཆུབ་སེམས་སྒོམ་ཟེར་གི་འདུག་ཨ་ཁྱེད་རང་ཚོ་ན་ཚ་དེ་འདྲ་ཡོད་པས་ན་བྱང་ཆུབ་སེམས་སྒོམ་ན་དྲག་འགྲོ་དགོས་ཟེར་རེད་ད་ཡིན་ན་དེ་རིང་སྒོམ་ན་དེ་རིང་དྲག་གི་མ་རེད་པ་སྨན་ར་བས་ནས་སྨན་ཚར་གཅིག་བཟས་ན་ན་ཚ་དྲག་གི་མི་འདུག་ཨ་ད་ཐུན་ཐུན་བར་བཏུང་ནས་རེད་པ་བདུན་ཕྲག་ཟླ་བ་ལོ་ལོ་བར་བཏུང་ན་དྲག་གི་རེད་མ་གཏོགས་ཉིན་མ་གཅིག་སྒོམ་དྲག་ཡག་དེ་ཡོང་གི་མ་རེད་པ་ཨ་ནད་མེད་པ་དང་ཨ་གྲགས་པ་ཡིས་ད་ནད་ནད་མེད་པ་དང་ཨ་ནད་མེད་པ་ཙམ་དུ་མ་ཟད་སོ་སོའི་མི་ཚེ་དེ་སྐད་གྲགས་དང་ལྡན་པའི་མི་ཚེ་ཚེ་རིང་པོ་བསྡད་གི་རེད་ཟེར་འདུག་གྲགས་པ་ཡིས་ཤིན་ཏུ་ཡུན་རིང་འཚོ་བར་འགྱུར་ཟེར། མི་ཚེ་འདི་ལ་ཚེ་འདོད་དུ་བ་ཨོ་ཡོད་པས་སོ་རེ་ཞིག་ཨ་ཚེ་མེད་དུ་བ་ཡང་ཅིག་མེད་པས་སོ་དེ་འདྲའི་མ་ཡིན་པ་ཅིག་ད་ང་ཚོ་ཉམས་ལེན་གཏིང་གི་ཉམས་ལེན་ཡོད་བསྡད་ཀྱི་ཡོད་ན་ཁོ་མི་ཚེ་གང་པོ་ཁོ་རང་ཁོ་བཟང་པོ་ཐ་གྱུར་བར་འགྲོ་ཤེས་འདུག་ག་ད་ཅིག་ནང་ལོགས་ཉམས་ལེན་མེད་བྱས་ཕྱིའི་འདྲ་ཆ་ཆ་རེ་བྱས་བསྡད་པས་ན་སྤྱི་ཚོགས་ནང་སྤྱི་དོན་ག་ལ་འདའ་བ་ཅི་ཉིད་ཁོ་ཡོག་རེ་སྐད་གྲགས་རེ་ཞོག་རེ་ཨ་ཁོ་ཞེ་པོ་འདུག་ད་ཞེ་པོ་འདུག་ཟེར་གྱི་ཡིན་ནའི་གཏིང་གི་ཉམས་ལེན་མེད་ཚེ་ཁོ་ཉམས་འགྲོ་འདུག་ག་ད་གཏིང་གི་དཔེ་ཉམས་ལེན་ཚོད་བསྡད་ཀྱི་དཔེ་བྱང་ཆུབ་ཉམས་ལེན་ཚོད་བསྡད་ཀྱི་གནས་ག་པར་སླེབས་ནའི་ས་ཕྱོགས་ག་པར་སླེབས་ནའི་ཁོ་རང་གི་གྲགས་པ་དེ་རྒྱུན་ཉམས་འགྲོ་གི་ཡོད་ས་མ་རེད་ཁོ་གཏིང་གི་ཡག་པོ་ལོ་ཅིག་དུས་ཡོད་རེད་པ་ང་རྒྱུན་རིང་མོ་སོང་རྒྱུ་ཅིག་ཡག་པོ་ཡོད་རེད་པ་དེ་མེད་ན་ང་ཚོ་མི་འགའ་ཤས་ཡོང་གི་འདུག་བྱེད་མཁན་རེད་པ་ཅེས་གོ་ཡི་སྐབས་ཆོས་རེ་འགྲེལ་བཤད་རྒྱབ་དང་པོ་འགྲེལ་བཤད་ཞེ་པོ་བརྒྱབ་ཁ་གཅིག་བོ་ད་རྒྱག་ཡ་ཡོད་ཀྱི་རེད་པ་གོ་ད་ཡིན་ནའི་གཏིང་ཁོ་རང་ཉམས་ལེན་མེད་ཟེར་ག་ལེ་ག་ལེ་ཁོ་ཚོར་ད་ཆོས་མེད་ནས་ཧོ་ད་མི་འདུག་ཟེར་ཡ་ཅིག་དང་པོ་ཡོད་འདི་ཨོ་ཟོ་འདུག་དེ་ད་དགེ་བཤེས་དེ་དགེ་བཤེས་ཡིན་ན་བླ་མ་ཡིན་ན་ད་འདི་དཔལ་འབྱོར་དགའ་རུ་དགའ་རུ་འགྲོ་འདུག་རྒྱུ་དགའ་རུ་དགའ་རུ་འགྲོ་འདུག་ཨ་ཡོ་སྤྱོད་པ་དེ་སྡུག་རུ་སྡུག་རུ་འགྲོ་འདུག་ད་འདི་འགྲིག་མི་འདུག་ཟེར་ཡ་ཡོང་གི་འདུག་ཁོ་གཏིང་གི་ཉམས་ལེན་མ་བྱས་ཚེ་ཁོ་ཀོ་ད་དེ་བློས་འགྲོ་གི་འདུག

མི་དཔལ་འབྱོར་རེ་བྱ་བའི་ལམ་འགྲོ་རྒྱུག་རྒྱུག་རང་རྒྱུད་དུ་ཡོད་མ་རེད་བརྟན་པོ་ཡོད་མ་རེད་དུས་དེབ་དང་སོ་སོ་ཉམས་ལེན་གཅིག་གི་ནང་ནས་བསོད་ནམས་ཀྱི་སྟོབས་ཀྱིས་དཔེ་གཅིག་མིག་གཅིག་གིས་དབྱེ་ནས་ག་དུས་ནས་ཆུའི་རྒྱུན་ནང་བཞིན་ཆད་ཀྱི་མ་རེད་ཟེར་ད་ལྟ་དུས་སུ་ཡིན་ཟེར་རེད་ནད་མེད་པ་དང་གྲགས་པས་ཤིན་ཏུ་ཡུན་རིང་འཚོ་བར་འགྱུར་ཟེར་ད་ད་ག་ནང་བཞིན་དེ་འདྲ་རེད་ད་སེམས་ཅན་མགུ་བར་བྱེད་པ་དེ་ནི་འཁོར་ལོས་སྒྱུར་བའི་རྒྱལ་པོའི་བདེ་རྒྱས་ཐོབ་རེད་དཔེ་བྱང་ཆུབ་སེམས་དཔའ་བྱང་སེམས་འཁོར་ལོས་སྒྱུར་བའི་རྒྱལ་པོ་ཞེས་བྱ་བ་ལས་དོ་ས་དང་པོ་ཐོབ་པ་ནི་འཁོར་ལོས་སྒྱུར་བའི་རྒྱལ་པོ་ཟེར་གྱི་འདུག་དོ་ས་བྱང་ཆུབ་སེམས་ཀྱི་སྟོབས་ཀྱིས་ཡིན་ཟེར་རེད་པ་འཁོར་སྒྱུར་འཁོར་ལོ་ག་རེ་ཟེར་འཁོར་ལོས་སྒྱུར་བའི་བདེ་རྒྱས་ཐོབ་ན་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ལས་བཟོད་པ་བསྟན་པ་ཞེས་བྱ་བའི་ལེའུ་སྟེ